ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་བརྒྱད་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་དང་ནུབ་བྷང་ག་ལའི་ཁུལ་ཆིབས་བསྒྱུར་བསྐྱངས་གནང་རྒྱུ་ཡིན་པ་བཅས་གལ་ཆེའི་གསར་འགྱུར་ཁག་དང། རྒྱ་ནག་གཞུང་གིས་དགའ་ལྡན་ལྔ་མཆོད་ཉིན་རྒྱལ་ས་ལྷ་སའི་ཁུལ་དམ་དྲག་ཞིབ་བཤེར་ཤུགས་ཆེ་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་འདིར་སྲིད་སྐྱོང་དང་སྤྱི་འཐུས་ལྷན་ཚོགས་ཡིན་ཞེས་འགྱུར་བ་བཏང་ཆོག་ཆོག་མེད་པར་མ་འོངས་པར་ཡང་སྔ་མའི་བརྒྱུད་རིམ་ཇི་བཞིན་མང་མོས་འོས་བསྡུའི་ལས་རིམ་གྱི་བརྒྱུད་རིམ་ཐོག་ནས་མ་གཏོགས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་ཅེས་གསལ་སྟོན་གནང་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། ཡང་ཁེ་ན་ཏྲའི་གྲོང་ཁྱེར Toronto ནང་བོད་མི་ཚོས། དགའ་ལྡན་ལྔ་མཆོད་ཆེན་མོའི་དུས་དྲན་སྲུང་བརྩི་ཞུས་པའི་སྐོར། ཨུ་རྒྱན་ལགས་ཀྱིས་ས་གནས་ནས་གནས་ཚུལ་ཞིག་བཏང་འབྱོར་བྱུང་བ་ཞིག་དང། བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་ཁོངས་སུ་གཏོགས་པའི་བུད་མེད་རོགས་རམ་འབྲེལ་མཐུད་ཚན་པས་བོད་པའི་བུད་མེད་ཚོར་རོགས་རམ་གྱི་ལས་དོན་སྤེལ་ཕྱོགས་དང་འབྲེལ་བའི་སྐོར། གནས་ཚུལ་བཀའ་འདྲི་ཞུས་པ་ཞིག་དང། ལྷོ་ཨེ་ཤི་ཡའི་ལེ་ཚན་ནང་འདི་ལོ་རྒྱ་ནག་གཞུང་གིས་རྒྱ་གར་གནས་མཇལ་བ་ཚོར་བོད་ནང་ཡོད་པའི་གནས་རི་གངས་རིན་པོ་ཆེ་བསྐྱོད་རྒྱུ་དམ་དྲག་བྱས་པར་བལ་ཡུལ་ནང་གནས་མཇལ་དང་ཡུལ་སྐོར་སྤྲོ་འཆམ་པ་ཡོང་མཁན་ཇེ་མང་དུ་ཕྱིན་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རྒྱུ། མཇུག་ཏུ་འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་དང་ནུབ་བྷང་ག་ལའི་ཁུལ་ཆིབས་བསྒྱུར་བསྐྱངས་གནང་རྒྱུ་ཡིན་འདུག་དེ་ཡང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་གནས་ནང་མཛད་འཆར་གཞིར་བཟུང་ལྟར་ན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཟླ་བ་འདིའི་ཚེས་བཅུ་གཉིས་སྟེ་བདུན་ཕྲག་རྗེས་མའི་གཟའ་མིག་དམར་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཁུལ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་སྩལ་གནང་རྒྱུ་དང། དེ་ནས་ཚེས་བཅུ་བཞི་ཉིན་ནུབ་བྷང་ག་ལའི་ས་ལུ་ཀར་ནང་ཡོད་པའི་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་སེམས་བསྐྱེད་ཀྱི་ཆོས་འབྲེལ་གནང་རྒྱུ་བཅས་ཀྱི་མཛད་འཆར་འདུག་རིམ་བཞིན་ཕྱི་དྲིལ། བཅུ་གཉིས་པའི་ཚེས་ཉི་ཤུ་ཉིན་ནས་བཟུང་གནས་མཆོག་རྡོ་རྗེ་གདན་དུ་དགའ་ལྡན་ཕོ་བྲང་ཡིག་ཚང་དང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤི་ཡའི་འབྲེལ་མཐུད་ལས་ཁུངས་བཅས་ནས། ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་དབར་དུས་བསྟུན་གྱི་འབྲེལ་ཟམ། དེང་གི་འཛམ་གླིང་དུ་ནང་ཆོས་ཀྱི་བགྲོ་གླེང། ཞེས་རྒྱལ་སྤྱིའི་བགྲོ་གླེང་ཚོགས་འདུ་ཞིག་གོ་སྒྲིག་ཞུས་དོན་ལྟར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་འབྱེད་མཛད་སྒོར་ཆིབས་བསྒྱུར་བསྐྱངས་གནང་རྒྱུ་ཡིན་འདུག་དེ་ག་ནང་བཞིན་ཚེས་ཉི་ཤུ་རྩ་གསུམ་ཉིན་མཆོད་རྟེན་རིན་པོ་ཆེའི་རྟེན་གཙོ། ཐུབ་དབང་སྐུ་མདུན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དབུ་བཞུགས་ཐོག་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཀྱི་ཚོགས་ཞུགས་པ་ཡོངས་ནས་འཛམ་གླིང་ཞི་བདེའི་སྨོན་ལམ་འཚོགས་གནང་རྒྱུ་ཡིན་པ་རེད། ཡང་ཟླ་བ་འདིའི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་བར་ཉིན་གྲངས་གསུམ་རིང། ཆོས་འབྲེལ་བསྩལ་གནང་རྒྱུའི་ཁོངས་སུ་ཚེས་ཉི་ཤུ་དང་སུམ་ཅུ་ཉིན་གཉིས་ཀྱི་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་དང་ལོ་འདིའི་ལོ་མཇུག་གི་ཉིན་མཐའ་མ་སྟེ་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་གནང་རྒྱུ་ཡིན་འདུག་ལོ་འདིའི་མཛད་འཆར་ཁག་གྲུབ་གནང་བའི་རྗེས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་གཅིག་སྟེ་ཕྱི་ལུགས་ལོ་གསར་ཉིན་འབྲེལ་ཡོད་ཚོགས་པ་ཁག་ཅིག་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་འདེགས་འབུལ་ཞུ་རྒྱུའི་མཛད་འཆར་ཡང་ཡོད་འདུག་སྤྱི་བཏང་ལོ་འདིའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ནས་ཕྱི་ཕྱོགས་སུ་ཆིབས་བསྒྱུར་བསྐྱངས་གནང་རྒྱུ་དེ་སྔ་དང་མི་འདྲ་བར་ཉུང་འཕྲི་གནང་ཡོད་ཀྱང། དབྱར་ཁའི་རིང་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་ཕལ་ཆེར་ཟླ་བ་གཅིག་ཙམ་བཞུགས་ཞག་གནང་ཡོད་པ་དང། ད་རེས་འབྲས་ལྗོངས་ཁུལ་ཆིབས་བསྒྱུར་བསྐྱངས་རྒྱུ་ཕྱི་ཟླ་བཅུ་པའི་ནང་ཕྱི་བཤོལ་མཛད་དགོས་བྱུང་བ་ནི་ཁུལ་དེར་ཆུ་ལོག་གི་གོད་ཆག་བྱུང་བར་བརྟེན་ཡིན་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་ནག་གཞུང་གིས་དགའ་ལྡན་ལྔ་མཆོད་རིང་རྒྱལ་ས་ལྷ་སའི་ཁུལ་དམ་དྲག་ཞིབ་བཤེར་ཤུགས་ཆེ་བྱས་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་ཉིན་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་དགོངས་པ་ཆོས་དབྱིངས་སུ་ཐིམ་པའི་དུས་མཆོད་དང་བོད་ནང་དགའ་ལྡན་ལྔ་མཆོད་ཉིན་དང་བསྟུན་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་རྒྱ་ནག་གཞུང་གིས་བོད་མི་ཚོ་གཙུག་ལག་ཁང་དང་ཕོ་བྲང་པོ་ཏ་ལ་སོགས་སུ་མཆོད་མཇལ་བྱེད་མ་བཅུག་པར་མི་དམངས་བཙན་ཐབས་ཀྱིས་བཀག་འགོག་བྱས་ཡོད་པ་མ་ཟད། ཁྲོམ་སྲང་ཁག་ཏུ་ཞིབ་བཤེར་ས་ཚིགས་མང་དག་ཅིག་ཆེད་འཛུགས་ཀྱིས་མཇལ་སྐོར་བ་ཚོ་ཞིབ་བཤེར་དང་མི་དམངས་འདུ་འཛོམས་ཀྱི་མཁའ་དབྱིངས་སུ་མི་མེད་ལྟ་ཞིབ་མཉེན་ཆས་ཆེད་གཏོང་གིས་ལྟ་རྟོག་དང་མི་དམངས་ཁྲོད་དྲག་ཆས་དམག་མི་དང་ཉེན་རྟོག་པ་སོགས་བཏང་སྟེ་བཙན་ཤེད་ཀྱིས་ས་གནས་ཁག་ཅིག་ཏུ། མི་དམངས་འདུ་འཛོམས་བྱེད་མི་འཇུག་པ་སོགས་ཀྱི་དམ་དྲག་བྱས་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་ལྷ་ལྡན་གཙུག་ལག་ཁང་དུ་མི་དམངས་མཆོད་མཇལ་ཆེད་གཏོང་མིན་གྱི་གསལ་བསྒྲགས་སོགས་གང་ཡང་མ་བྱས་པར་བཀག་འགོག་བྱས་སོང་ལ་གཙུག་ལག་ཁང་གི་ཐང་དཀྱིལ་ཚང་མ་ཉེན་རྟོག་པ་དང་དམག་གིས་བསྐོར་ནས་ཡོད་པ་མ་ཟད་གཙུག་ལག་ཁང་གི་ཐོག་ཁར་དམག་མིས་མེ་མདའ་བཟུང་ནས་སྐོར་སྲུང་བྱས་ཡོད་པ་མཐོང་རྒྱུ་ཡོད་སྐོར་བརྗོད་བྱུང་ལ་ཡང་འབྲེལ་ཡོད་གཞན་ཞིག་ནས་ར་མོ་ཆེ་གཙུག་ལག་ཁང་གཙོས་ཉེ་འཁོར་དགོན་སྡེ་ཆུང་ཁག་ལ་མཆོད་མཇལ་གཏོང་གི་ཡོད་ན་ཡང། མི་དམངས་འདུ་འཛོམས་བྱེད་མི་ཆོག་པ་ཉེན་རྟོག་པས་མི་དམངས་ཀྱི་བར་མཚམས་བཅད་ནས་ཉུང་ཙམ་བྱས་ཏེ་བཏང་བྱུང་ལ་དེ་མིན་ཁྲོམ་སྲང་ཁག་ཏུ་ཞིབ་བཤེར་ས་ཚིགས་ནས་ལུས་བཤེར་དང་ཁ་པར་སོགས་སྔོག་བཤེར་བྱེད་ཀྱི་ཡོད་པ་འགྲེལ་བརྗོད་གནང་བྱུང། བོད་ཟླ་བཅུ་པའི་ཚེས་ཉི་རྩ་ལྔ་དགོང་མོ་བོད་ཀྱི་ས་ཁུལ་ཡོངས་ནས་དགའ་ལྡན་ལྔ་མཆོད་ཆེན་མོ་མི་དམངས་རང་བཞིན་གྱི་ངོས་ནས་གཞི་རྒྱ་ཆེན་པོས་སྲུང་བརྩི་གནང་ཡོད་པ་དང་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་ཉེ་བའི་ཉིན་ཤས་ནས་བཟུང་དགའ་ལྡན་ལྔ་མཆོད་རིང་ལྷ་ས་ཁུལ་གྱི་འགྲིམ་འགྲུལ་ཁག་ཅིག་བདེ་འཇགས་ཆེད་ཡིན་སྐོར་བརྗོད་ནས་བཀག་འགོག་བྱ་རྒྱུའི་གསལ་བསྒྲགས་སྤེལ་ཡོད་པ་རེད་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་མདང་ནུབ་ལྷ་སའི་གཙུག་ལག་ཁང་དུ་མི་དམངས་བཀག་འགོག་དང། ཉེན་རྟོག་པ་དང་དྲག་ཆས་དམག་མིས་བསྐོར་ཡོད་པའི་བརྙན་ཁག་ཅིག་འབྱོར་བའི་ནང་ཉེན་རྟོག་པ་ཚོས་མི་མང་འདུ་འཛོམས་ཁྲོད་གློག་འོད་ཆེན་པོ་ཞིག་སྤར་བཞིན་འདུ་འཛོམས་བྱེད་མི་ཆོག་པར་ཐད་ཀར་ལམ་ཁ་བརྒྱུད་འགྲོ་དགོས་པའི་བཙན་བཀའ་གཏོང་བཞིན་པ་མཐོང་རྒྱུ་འདུག་དགའ་ལྡན་ལྔ་མཆོད་ནི་རྗེ་ཙོང་ཁ་པ་ཆེན་པོ་མཆོག་རབ་བྱུང་བདུན་པའི་ས་ཕག་ལོ་སྟེ་ཕྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་དགུ་ཟླ་བ་བཅུ་པའི་ཚེས་ཉི་རྩ་ལྔ་ཉིན་དང་དགུང་གྲངས་དྲུག་ཅུ་རེ་གསུམ་པའི་སྟེང་དགོངས་པ་རྫོགས་རྗེས་ཀྱི་ལོ་རྗེས་མ་ཕྱི་ལོ་ཆིག་སྟོང་བཞི་བརྒྱ་ཉི་ཤུ་ཉིན་དེ་རང་ལ་དགའ་ལྡན་དགོན་དུ་རྡོ་རྗེ་སློབ་དཔོན་བརྒྱ་ཕྲག་དུ་མས་གསང་བདེ་འཇིགས་བྱེད་གསུམ་དང་ཀྱེ་རྡོར། དུས་འཁོར་ཚེ་དཔག་མེད་ཀུན་རིག་སོགས་ཀྱི་དཀྱིལ་འཁོར་ལ་བརྟེན་པའི་སྒྲུབ་མཆོད་དང་དགོངས་རྫོགས་རྒྱ་ཆེ་སྨིན་སྒྲུབ་མཛད་པ་དང་མཉམ་དུ་ཆོས་རྗེ་ཤཱཀྱ་ཡེ་ཤེས་གདན་དྲངས་ཏེ་དགེ་འདུན་པ་མང་པོས་ཆོས་ཀྱི་མཆོད་འབུལ་རྒྱ་ཆེ་མཛད་ནས་རྗེ་བདག་ཉིད་ཆེན་པོ་རྗེས་དྲན་མཛད་པ་ནས་བཟུང་དེང་སང་གི་བར་དུ་དགའ་ལྡན་ལྔ་མཆོད་ཆེན་མོ་ཞེས་བོད་ཡུལ་ཆོལ་ཁ་གསུམ་དུ་དད་ལྡན་མང་ཚོགས་ཀྱིས་མཆོད་པ་ཕུལ་བ་དང་ཕྱག་འཚལ་བ་བསྙུང་གནས་བསྲུང་བ་དམིགས་བརྩེ་མ་འདོན་པ་བཀའ་པོད་ལས་གྱེར་བ་སོགས་ཆོས་ཀྱི་ཆོ་ག་རྒྱ་ཆེན་པོའི་སྒོ་ནས་རྗེས་དྲན་ཞུ་བའི་སྲོལ་དེ་བྱུང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུས་ཡོད།
གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་ངོས་ནས་གོ་སྐབས་ནམ་བྱུང་ལ་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐོག་སེམས་ཁུར་ཡོད་པའི་ཐད་རྒྱ་ནག་གི་དཔོན་རིགས་ཚོའི་མཉམ་གླེང་སློང་གནང་གི་ཡོད་ཅེས་གསུངས་འདུག་དེ་ཡང་ཟླ་བ་འདིའི་ཚེས་བདུན་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཡུ་རོབ་སྤྱི་མཐུན་གྱི་ཚོགས་གཙོ་ཨུ་རུ་སུ་ལ་ལེ་ཡེན་མཆོག་གིས་གཙོས་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་པ་དང་མཇལ་འཕྲད་གྲུབ་པའི་རྗེས་སུ་ཡུ་རོབ་ལྷན་ཚོགས་ཀྱི་ངོས་ནས་བསྒྲགས་གཏམ་ཞིག་སྤེལ་ཡོད་པ་རེད། དེའི་ནང་ཡུ་རོབ་མཉམ་འབྲེལ་ལྷན་ཚོགས་ཀྱིས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ཐུགས་འཚབ་ཆེན་པོ་ཡོད་པ་ནན་བརྗོད་གནང་བ་དང། ལྷག་པར་དུ་བོད་དང་ཤིན་ཅང་མངའ་ཁུལ་དུ་མངོན་གསལ་དོད་པོའི་ཐོག་ནས་འཆར་གཞི་དང་གོ་རིམ་ལྡན་པའི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་གི་ཡོད་པ་དང། ད་ག་ནང་བཞིན་ཧོང་ཀོང་ནང་དེ་སྔར་ཁས་ལེན་བྱས་པའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ཐད་ཀྱང་ཉམས་རྒུད་ཤུགས་ཆེ་ཕྱིན་པ་བཅས་ཀྱི་ཐོག་བློ་འཚབ་ཤུགས་ཆེ་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་འདུག་ཡང་འདི་ག་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་དཔོན་རིགས་ཚོའི་མཇལ་འཕྲད་གནད་དོན་དང་འབྲེལ་བའི་ཐད་ཕྱི་ཚེས་བདུན་ཉིན་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་འབྲེལ་ཡོད་ལ་གནད་འདྲི་ཞུས་པའི་སྐབས་མགྲིན་ཚབ་པ Nabila Massrali ཡིས་ཡིག་ཐོག་ནས་བཀའ་ལན་གནང་བའི་ནང། རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་འགྲོ་གི་ཡོད་པའི་གནས་སྟངས་དང་ཤིན་ཅང་དང་བོད་གཙོས་པའི་རྒྱ་ནག་ནང་གི་གྲངས་ཉུང་མི་རིགས་ཚོའི་གཞི་རྩའི་རང་དབང་ཐོག་དམ་བསྒྲགས་གནས་སྟངས་བཅས་ལ་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་རྒྱ་ནག་གི་དཔོན་རིགས་དང་རྒྱལ་སྤྱིའི་སྡིངས་ཆ་སོགས་གོ་སྐབས་ནམ་བྱུང་ལ་གལ་ཆེན་པོའི་ཐོག་ནས་གླེང་སློང་གནང་གི་ཡོད་ལུགས་བཀོད་འདུག་དེ་ག་ནང་བཞིན་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་བོད་ནང་བཙན་ཤེད་ཀྱིས་བཅའ་སྡོད་སློབ་གྲྭ་བཙུགས་པ་དང་བོད་ནང་བོད་མིའི་རིགས་རྫས་ཁུ་བསྡུ་གི་ཐོག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ལྷན་ཚོགས་ཀྱི་གཏམ་བཤད་ལས་རིམ་ནང་ཚུད་ཡོད་ལུགས་ཀྱང་འགྲེལ་བརྗོད་གནང་ཡོད་འདུག་ཡུ་རོབ་སྤྱི་མཐུན་གྱི་ཚོགས་གཙོ་ཨུ་རུ་སུ་ལ་ལན་མཆོག་དང་ཡུ་རོབ་མཐུན་ཚོགས་ཀྱི་ཕྱི་སྲིད་ལས་དོན་ཐད་ཀྱི་གཙོ་འཛིན་ཇོ་སེབ་བྷོ་རེལ་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་ལྷན་ཚོགས་ཀྱི་གཙོ་འཛིན་ཅཱརལ་མི་ཤེལ་བཅས་ཀྱིས་རྒྱ་ནག་དང་ཡུ་རོབ་སྤྱི་མཐུན་དབར། འདས་པའི་ལོ་ཤས་ནས་བཟུང་ཚོང་དང་གཞན་ཡང་གནད་དོན་འགའ་ཤས་ཀྱི་ཐོག་མི་མཐུན་པའི་ཆ་ཡོད་པ་རྣམས་སེལ་ཐབས་སུ་གྲོས་མོལ་གནང་ཡོད་རེད། ཡུ་རོབ་སྤྱི་མཐུན་གྱི་ངོས་ནས་རྒྱ་ནག་མཉམ་འགྲོ་བ་མིའི་ཐོབ་ཐང་དང་ར་ཤི་ཡ་མཉམ་རྒྱ་ནག་གི་འབྲེལ་ལམ། ཡུཀ་རེན་དང་ར་ཤི་ཡའི་དབར་གྱི་དམག་འཁྲུག་དེ་ག་ནང་བཞིན་གནམ་གཤིས་འགྱུར་ལྡོག་དང་འཕྲོད་བསྟེན་བཅས་པའི་གནད་དོན་ཐད་བཀའ་བསྡུར་གནང་འཆར་ཡོད་འདུག་པ་དང་འདི་ནི་ལོ་ངོ་བཞིའི་རྗེས་སུ་རྒྱ་ནག་གི་སྲིད་འཛིན་དང་ཡུ་རོབ་སྤྱི་མཐུན་གྱི་དཔོན་རིགས་ཚོའི་དབར་དངོས་སུ་མཇལ་འཕྲད་ཀྱི་ཐོག་ནས་བཀའ་མོལ་གནང་བ་ད་རེས་ཐོག་མ་དེ་ཡང་ཆགས་ཀྱི་ཡོད་འདུག་གསར་འགྱུར་གཞན་ཞིག་ལ། ཐའེ་ཝན་གྱི་འོས་བསྡུའི་ཐད་རྒྱ་ནག་གི་དཔོན་རིགས་ཚོ་ཚོགས་འདུ་སྐོང་ཚོགས་བྱས་ཡོད་འདུག་དེ་ཡང་ཐའེ་ཝན་གྱི་གསང་བའི་ལས་ཁུངས་ཀྱི་ཁུངས་ལྡན་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན། རྒྱ་ནག་གི་ཐའེ་ཝན་ལས་དོན་ཚན་པའི་སྤྱི་ཁྱབ་ཝང་ཧུ་ནིང་ཡིས་གཙོ་སྐྱོང་འོག་སྲིད་འཛིན་ཞི་ཅིན་ཕིང་དང་བདེ་སྲུང་ལས་ཁུངས་དྲིལ་བསྒྲགས་ལས་ཁུངས་བཅས་གནད་ཡོད་ལས་ཁུངས་ཁག་གི་འགན་འཛིན་ཚོའི་ཚོགས་འདུ་ཞིག་ཟླ་བ་འདིའི་འགོ་སྟོད་དུ་སྐོང་ཚོགས་བྱས་ཡོད་པ་དང། སྐབས་དེར་གཙོ་བོ་ཐའེ་ཝན་གྱི་འོས་བསྡུའི་སྐབས་རྒྱ་ནག་གི་ཕྱོགས་ནས་ཐའེ་ཝན་གྱི་འོས་བསྡུའི་ལས་རིམ་ནང་ཐེ་བྱུས་ཀྱི་ལས་དོན་སྤེལ་ཕྱོགས་དང་འབྲེལ་བའི་སྐོར་གྲོས་བསྡུར་བྱས་ཡོད་ལུགས་རི་ཀྲོའི་གསར་ལས་ཁང་ནས་གནས་ཚུལ་ལུང་འདྲེན་བྱས་འདུག་གོང་ཞུས་གནས་ཚུལ་དེ་དག་ཕྱོགས་འདྲ་མིན་ནས་མཁོ་སྤྲོད་བྱུང་བ་ཞིག་ཡིན་ལུགས་བཀོད་པ་དང་ཆབས་ཅིག་ཚོགས་འདུ་དེའི་ཐོག་ནས་ཕྱོགས་བསྡོམས་ནས་རྒྱ་ནག་གིས་མང་ཚོགས་ཀྱི་བསམ་བློའི་ཐོག་འགྱུར་བ་གཏོང་ཐབས་དཔེར་ན་སྤྱི་ཚོགས་དྲ་ལམ་དང་གསར་འགྱུར་བརྒྱུད་ལམ་གྱི་ཐོག་ནས་ཐའེ་ཝན་ནང་ཞི་བདེ་བརྟན་ལྷིང་འདོད་དང་ཡང་ན་དམག་འཐབ་གཉིས་འདེམས་ཀ་བྱེད་དགོས་པ། དེ་ཡང་མང་གཙོ་ཡར་ཐོན་ཚོགས་པའི་འོས་མི་ལ་རྒྱལ་ཁ་ཐོབ་པ་ཡིན་ན་རྒྱ་ནག་གི་ཕྱོགས་ནས་དམག་བརྒྱབ་རྒྱུའི་ཉེན་ཁ་ཡོད་པ་སོགས་ཀྱི་འཆལ་གཏམ་སྤེལ་ནས་མིའི་བསམ་བློའི་ཁ་ཕྱོགས་འགྱུར་བ་གཏོང་ཐབས་བྱེད་རྒྱུ། ཡང་ཕྱོགས་གཞན་ཞིག་ནས་རྒྱ་ནག་སྐམ་ས་ཆེན་པོའི་ནང་གནས་སྡོད་བྱེད་མཁན་ཐའེ་ཝན་མི་མང་ཚོ་དངོས་སུ་ཐའེ་ཝན་ནང་འོས་བསྡུའི་ཆ་ཤས་ལེན་པར་བསྐྱོད་རྒྱུར་གནམ་གྲུའི་ཀྲི་སི་སོགས་ཆག་ཡང་གཏོང་བའི་ཐོག་ནས། གནོན་ཤུགས་སྤྲོད་ཐབས་བྱེད་རྒྱུ་སོགས་ཀྱི་ལམ་ནས་ལས་དོན་གཉེར་བ་དང་ཆབས་ཅིག་འོས་བསྡུའི་ལས་དོན་ཐོག་མངོན་གསལ་དོད་པོའི་ཐོག་ནས་ཐེ་བྱུས་བྱེད་ཤུགས་ཆེ་མི་དྲགས་པ་ཞིག་ཀྱང་དགོས་ཀྱི་རེད་ཅེས་གྲོས་བསྡུར་བྱུང་ཡོད་པ། གང་ལྟར་ཐའེ་ཝན་གྱི་འོས་བསྡུའི་ནང་ཕྱོགས་འགལ་ཚོགས་པའི་འོས་མིའམ་རྒྱ་ནག་ལ་སེམས་ཐག་ཉེ་བའི་གོ་མིན་ཏང་གི་སྲིད་འཛིན་འོས་མི་ལ་རྒྱལ་ཁ་ཐོབ་ཐབས་སུ་དངོས་ཤུགས་བརྒྱུད་གསུམ་ནས་ཐབས་ཤེས་བྱེད་རྒྱུའི་འཆར་གཞི་ཡོད་པའི་གནས་ཚུལ་ཤེས་རྟོགས་བྱུང་འདུག་གནས་ཚུལ་འདིའི་ཐད། རོའེ་ཊར་གསར་ལས་ཁང་ནས་རྒྱ་ནག་གི་ཐའེ་ཝན་ལས་དོན་ཚན་པའི་འབྲེལ་ཡོད་ལ་དྲི་རྩད་བྱས་ཀྱང་འདིའི་རྗེས་ལན་འདེབས་གང་ཡང་བྱུང་མེད་ལུགས་ཀྱང་བཀོད་འདུག། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་དབུ་མའི་ལམ་གྱི་སྲིད་བྱུས་འདིར་སྲིད་སྐྱོང་དང་སྤྱི་འཐུས་ལྷན་ཚོགས་གཉིས་ཡིན་ཞེས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་མ་འོངས་པར་ཡང་སྔ་མའི་བརྒྱུད་རིམ་ཇི་བཞིན་མང་མོས། འོས་བསྡུའི་ལས་རིམ་བརྒྱུད་རིམ་ཐོག་ནས་མ་གཏོགས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་ཅེས་གསལ་སྟོན་གནང་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་པེ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། བཞུགས་སྒར་དུ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཡིག་ཚང་གསར་བ་དེ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བརྒྱད་ཀྱི་ཉི་མ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་དབུ་འབྱེད་གནང་སྐབས། ཧྲི་ཅུང་མཆོག་ནས་འུ་བདུད་རང་བཙན་འདི་བུད་མེད་ལ་མི་བརྩོན་མཁན་སུ་ཡིན་ན་ང་ཚོ་ནང་ཁུལ་ལ་རྩོད་པ་རྒྱག་དགོས་དོན་རྩ་བ་ནས་མེད་པར། རྒྱ་ནག་ལ་ཕར་ཁ་གཏད་ནས་རྩོད་དགོས་པ་དང། དབུ་མའི་ལམ་ནི་གོང་ས་མཆོག་གིས་གྲོས་འགོ་བཏོན་གནང་བ་དང་མི་མང་མང་ཆེ་བ་གི་མང་མོས་འོས་བསྡུ་བྱེད་མི་དགོས་པར་བསམ་ཕྱོགས་བསྡུ་བ་གི་ཐོག་ནས་རྒྱབ་སྐྱོར་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་མོས་གཏན་འབེབས་སོགས་གནང་ཡོད་པས། སྲིད་བྱུས་དེར་མ་འོངས་པར་ཡང་སྲིད་སྐྱོང་དང་སྤྱི་འཐུས་ལྷན་ཚོགས་ཡིན་ཞེས་སྔ་མ་གི་བརྒྱུད་རིམ་ཇི་བཞིན། མང་མོས་འོས་བསྡུའི་ལས་རིམ་གྱི་བརྒྱུད་རིམ་ཐོག་ནས་མ་གཏོགས་འགྱུར་བ་བཏང་ཆོག་ཆོག་ཡོད་པ་མ་རེད་ཅེས་གསལ་སྟོན་གནང་གི་འདུག། དེ་ནས་མི་མང་མང་ཆེ་བ་གཅིག་གིས་མང་མོས་འོས་བསྡུ་བྱེད་མ་དགོས་པའི་ཐོག་ནས་བསམ་ཤོག་བསྡུ་བའི་ཐོག་ནས་རྒྱབ་སྐྱོར་བྱུང་བ་རེད། དེ་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་མོས་གཏན་ལ་ཕབ་ནས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སླར་ཡང་དབུ་མའི་ལམ་ལ་ཤར་སྐྱོད་གནང་གི་ཡིན་བྱས་ནས་ད་དགོངས་པ་དང་མཐུན་པ་ཐོག་ནས་ད་ལྟ་ང་ཚོ་འགྲོ་བསྡད་ཡོད་རེད། དེའི་སྲིད་བྱུས་འདི་མ་འོངས་པར་འགྱུར་བ་གཏང་དགོས་ཡོད་པ་ཡིན་ནའི་ཁོ། སྲིད་སྐྱོང་ཡིན་ཟེར་ནས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་སྤྱི་འཐུས་ལྷན་ཚོགས་ཡིན་ཟེར་ནས་འགྱུར་བ་བཏང་ཆོག་ཆོག་ཡོད་མ་རེད་དེ་སྔ་མའི་བརྒྱུད་རིམ་ཅིག་ཕྱིན་པ་ནང་བཞིན་བྱས་ནས་མ་འོངས་པ་ཡིན་པ་ཡིན་ནའི་ཁོ་མང་མོས་འོས་བསྡུ་ལས་རིམ་གྱི་བརྒྱུད་རིམ་ཅིག་ཐོག་ནས་མ་གཏོགས་ཅིག་བཏང་ཆོག་ཆོག་ཡོད་མ་རེད།
ཡང་ཡིག་ཚང་དབུ་འབྱེད་རབ་གནས་སུ་ཕེབས་པ་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་ནས་ཀྱང་གོང་ས་མཆོག་གིས་དགོངས་པ་ཡུན་རིང་བཞེས་ཏེ་དབུ་མའི་ལམ་གྱི་སྲིད་བྱུས་ལམ་སྟོན་གནང་ཡོད་པས་དེ་ནི་ཧ་ལས་བ་གི་རྒྱ་ཆེན་པོ་དང་ཟབ་མོ། གནད་ལ་འཁེལ་བོ་ཟིག་ཡིན་པར་མཇལ་གྱི་ཡོད་པར་བརྟེན། རྒྱབ་ལྗོངས་གནས་ཚུལ་དང་སྔ་ཕྱིའི་བརྒྱུད་རིམ་སོགས་ཞིབ་ཕྲ་མ་རྟོགས་པར་ཚོར་སྣང་ཙམ་གྱི་གཞན་དབང་དུ་གྱུར་ན་ཕྱོགས་ཚང་མར་ཕན་ཐོགས་མེད་པས། གོ་རྟོགས་སྤེལ་རྒྱུ་གལ་ཆེ་དང་གོང་ས་མཆོག་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་གི་ལོ་ནས་བཟུང་གནད་དོན་དེ་འབྲེལ་གྱི་བཀའ་སློབ་རྣམས་ཕྱོགས་བསྒྲིགས་ཀྱིས་ལྟ་དེབ་བཟོས་ནས་བཀྲམ་ན་ནུས་པ་ཆེན་པོ་ཐོན་ངེས་པ་དང། གང་ལྟར་ང་ཚོ་དངོས་ཡོད་གནས་ཚུལ་དང་བསྟུན་ནས་ཕེབས་རྒྱུ་མ་གཏོགས། སེམས་ཚོར་གྱི་གཞན་དབང་དུ་གྱུར་ནས་ཕེབས་རྒྱུ་མེད་པ་གི་སྐོར་རེ་ལམ་སྟོན་གནང་གི་འདུག། ད་གང་ལྟར་ང་རང་ཚོ་དངོས་གནས་ཚུལ་དང་བསྟུན་ནས་ཕེབས་ཡ་རེད། སེམས་ཚོར་གྱི་སེམས་ཚོར་གྱི་གཞན་དབང་དུ་གྱུར་ནས་ཀྱི་ཕེབས་ཡ་ཡོད་མ་རེད། ང་ཚོས་ག་རེ་འདོད་མི་འདོད་ཟེར་དེ་གཙོ་བོ་མ་རེད། ག་རེ་ད་ལྟའི་གི་དངོས་གནས་ཚུལ་དང་བསྟུན་བྱེད་བཞིན་ག་རེ་ཡིན་དགོས་ཀྱི་རེད། ག་ཚོད་བྱེད་ཐུབ་ཀྱི་འདུག་ཟེར་གྱི་དེ་གཙོ་བོ་ཅིག་རེད་ཨ་ནི་ང་རང་ཚོ་ལ་གལ་ཆེ་ཤོས། ང་ཚོའི་ངོས་ནས་བོད་མི་རིགས་གཅིག་ཡིན་པའི་ངོས་ནས། ད་ནང་བཞིན་གྱི་ནང་པ་སངས་རྒྱས་པ་གཅིག་ཡིན་པའི་ངོས་ནས། ང་རང་ཚོ་ཆོས་རྒྱལ་མེས་དབོན་རྣམ་གསུམ་གྱི་ད་གདུང་རྒྱུད་ཀྱི་འཛིན་མཁན་གྱི་མི་རིགས་གཅིག་ཡིན་པའི་ངོས་ནས། ང་ཚོའི་ངོས་ནས་ད། འདོར་དུ་རྩ་བ་ནས་འདོར་དུ་མི་རུང་བ་རྩ་བ་ནས་ཀྱི་བོར་བརླག་ཤོར་མི་རུང་བའི་སྙིང་འདྲ་པོ་དེ་ག་རེ་རེད། ད་དེ་བདག་པོ་རྒྱག་ཐུབ་དགོས་གལ་ཆེན་པོ་རེད་བསམ་གི་འདུག།
རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་བློ་བཟང་ཆོས་འཕེལ་ལགས་ནས། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ལོར་ཁོ་རང་ཨ་མི་རི་ཁར་ཕྱིན་ནས་གྲོས་ཚོགས་འཐུས་མི་དང་འབྲེལ་གཏུགས་ཏེ་ཞུ་གཏུག་ལས་འགུལ་གནང་རྒྱུ་བྱུང་བ་དང་མཚུངས། མང་བར་རྒྱབ་སྐྱོར་མཚོན་རྒྱུ་གི་བཀའ་མོལ་མང་དུ་བྱུང་བ་བཞིན། ཁོ་རང་ཚོའི་རེ་བར་ཡང་མི་རབས་གསར་པ་དང་གཞུང་འཛིན་མང་བོ་བརྗེ་བོ་རྒྱབ་འགྲོ་བཞིན་ཡོད་དུས། བོད་མིའི་སྒྲིག་འཛུགས་དང་གཞུང་འབྲེལ་མིན་པ་མང་བོ་ཟིག་སླེབས་དགོས་ཀྱི་འདུག་ཅེས་གསུང་གི་འདུག་པས་ང་ཚོ་ལོ་རྗེས་མ་གི་ནང་ཨ་མི་རི་ཁར་འགྲོ་རྒྱུའི་འཆར་གཞི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
མི་རབས་གསར་བ་དང་གཞུང་མང་བོ་ཅིག་བརྗེ་བོ་རྒྱག་གི་ཡོད་དུས་ཁྱེད་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་གཞུང་དང་གཞུང་འབྲེལ་མ་ཡིན་པ་ཁྱེད་རང་ནང་བཞིན་འདི་འདྲའི་བྱས་ནས་མང་བོ་ཅིག་སླེབས་དགོས་ཀྱི་འདུག་ཟེར་ནས་ཁོ་རང་ཚོས་ཚུར་ཡང་ལྷག་བསམ་མེད་སྙིང་གི་མགོ་ཁྲིད་དང་ཐུགས་སྨོན་དེ་འདྲ་གི་རེ་བ་གནང་གི་འདུག་ལ་དེ་ང་ཚོས་ད་ལྟ་ཡང། ལོ་རྗེས་མ་ནང་ལ་ཨ་རི་ལ་འགྲོ་ཡག་གི་དེ་འདྲའི་གི་འཆར་གཞི་ཅིག་བསྒྲིགས་དང་སྒྲིག་བཞིན་པ་ཡིན་ཟེར་ནས་དེ་ཞུ་ཡིན། རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དབུས་ལས་ཁུངས་གསར་བའི་དབུ་འབྱེད་དེར་བོད་མི་མང་སྤྱི་འཐུས་རྣམ་པ་ཁག་ཅིག་དང་དགའ་ལྡན་ཕོ་བྲང་གི་དྲུང་ཆེ། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་བཅས་ཕེབས་ཡོད་ཅིང། ལས་འགུལ་ཁང་འདི་དབུ་བརྙེས་ནས་ལོ་ངོ་བཅོ་ལྔ་དང་ས་གནས་ཁག་ཉི་ཤུ་རྩ་ལྔ་ལྷག་གི་ནང་ཡན་ལག་ལས་ཁུངས་བཙུགས་ཡོད་པ་རེད། བོད་རྒྱའི་དཀའ་རྙོག་སེལ་སླད་དུ་བོད་མིའི་སྒྲིག་འཛུགས་ཀྱིས་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་མུས་ཡིན་པ་དང། སྲིད་བྱུས་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞི་གི་ནང་ཁྲིམས་མཐུན་གྱི་ཐོབ་ཐང་ཡོད་པ་གི་བོད་མི་ཡོངས་ལ་མི་རིགས་ས་གནས་རང་སྐྱོང་གི་གནས་བབ་ཚད་ལྡན་མིང་དོན་མཚུངས་པ་བཟོ་དགོས་རྒྱུ་གཙོ་བོར་བཟུང་ཡོད་པས། སྤྱི་ལོ་ཉིས་སྟོང་བཅུ་ལོར་སྲིད་བྱུས་དེར་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་མོས་གྲོས་ཆོད་ཀྱི་ལམ་ནས་རྒྱབ་སྐྱོར་ཐོབ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོའི་ནང་བོད་མི་ཚོས་ཁ་ས་དགའ་ལྡན་ལྔ་མཆོད་ཆེན་མོའི་དུས་དྲན་སྲུང་བརྩི་ཞུས་པའི་སྐོར་ཨུ་རྒྱན་ལགས་ཀྱིས་ས་གནས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། འདི་ཟླའི་ཚེས་བདུན་ཉིན་བོད་མི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དུ་ཁེ་ན་ཌ་ལྷ་ལྡན་སྨོན་ལམ་ཚོགས་ཆུང་གི་གོ་སྒྲིག་འོག་རི་བོ་དགེ་ལུགས་པའི་བསྟན་པའི་སྲོལ་གཏོད་པ་རྗེ་རིན་པོ་ཆེ་མཆོག་དགོངས་པ་རྫོགས་པའི་ཚུལ་བསྟན་ནས་དགའ་ལྡན་ལྔ་མཆོད་ཀྱི་རྗེས་དྲན་མཆོད་འབུལ་སྨོན་ལམ་ཞིག་སྐོང་ཚོགས་གནང་བར་དད་ལྡན་མི་མང་སུམ་བརྒྱ་ལྔ་བཅུ་ལྷག་ཙམ་ཞིག་ལྷན་ཞུགས་གནང་འདུག། དགའ་ལྡན་ལྔ་མཆོད་ཆེན་པོ་དེ་ད་སྔོན་མ་བཞིན་ད་ང་ཚོ་གི་ཡར་སྲུང་བརྩི་ཞུས་བྱས་ནས། དེ་རིང་ད་གསོལ་ཚོགས་ཕུལ་བྱས་ནས། ད་མི་མང་དེ་རིང་ད་གུང་སེང་ཁེལ་ཡོད་མ་རེད་ད་གཟའ་མཇུག་ཁེལ་ཡོད་མ་རེད་དེ་མི་མང་མི་དཔེ་མང་པོ་ཞིག་ཕེབས་བཞག་འདུག་དེ་ཡིན་ཙང། རྗེས་དྲན་མཛད་རིམ་ནང་མཆོད་འབུལ་སྨོན་ལམ་དང་བླ་མ་མཆོད་པའི་ཚོགས་དེ་བཞིན་བོད་བསྟན་སྲིད་ཀྱི་ཆེད་དུ་སྐུ་སྲོག་ཤོར་མཁན་དང་བྱེ་བྲག་ཏུ་བོད་མིའི་བླ་ན་མ་མཆིས་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་མཆོག་དབུས་པའི་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་སྐུ་ཚེ་བརྟན་ཅིང་མཛད་འཕྲིན་རྒྱས་པ་བཅས་ལ་དམིགས་ནས་གསོལ་འདེབས་སྨོན་ལམ་དེ་བཞིན་སྐོང་ཚོགས་གནང་བ་ཚོགས་གཙོ་ཐུབ་བསྟན་ལེགས་བཤད་ལགས་ནས་འགྲེལ་བརྗོད་གནང་སོང།

རང་ལ་དམིགས་བྱས་ནས་ད་ང་ཚོ་ཚོགས་འདུ་དགོས་རེད་ཟེར་ནས་ཞུ་བ་དེ་འདྲ་ཡིན། རྩ་བའི་ལོ་ལྟར་ཁེ་ན་ཌ་ལྷ་ལྡན་སྨོན་ལམ་ཆེན་མོ་ཚོགས་ཆུང་ནས་གོ་སྒྲིག་གནང་ནས་དགའ་ལྡན་ལྔ་མཆོད་དང་ལྷ་ལྡན་སྨོན་ལམ་ཆེན་མོ་སོགས་ལོ་ལྟར་སྲུང་བརྩི་གནང་བཞིན་ཡོད་པ་དང་འདི་ལོ་དགའ་ལྡན་ལྔ་མཆོད་གོ་སྒྲིག་གནང་མཁན། གདན་ས་གསུམ་གྱི་གྲྭ་ཚང་དྲུག་བཅས་ཨ་ནི་རྒྱུད་གྲྭ་སྟོད་སྨད་གཉིས། ཨ་ནི་རྣམ་རྒྱལ་གྲྭ་ཚང་དང། རྫོང་དཀར་ཆོས་སྡེ་ང་ཚོ་གྲྭ་ཚང་བཅུ་གྱིས་ཨ་ནི་ད་གྲྭ་ཚང་ལྔ་ལྔ་གིས་ཡར་ལོ་གཉིས་གཉིས་ལ་ཡང་ང་ཚོ་ད་གོ་སྒྲིག་བྱས་ནས་འགྲོ་དང་འགྲོ་བཞིན་པ་རེད་ད་ལོ་དེ་ང་ཚོ་ད་སེར་བྱེས་བྱང་རྩེ་གྲྭ་ཚང་སྒོ་མང་ཨ་ནི་རྒྱུད་གྲྭ་སྟོད་སྨད་གཉིས་མཉམ་དུ་ང་ཚོ་ཁེལ་བསྡད་ཀྱི་ཡོད་སོང་ཙང་ད་ལོ་ང་ཚོ་ཁེལ་བསྡད་ཡོད་རེད་ཟེར་ནས་ཞུ་བ་ཡིན།
དགའ་ལྡན་ལྔ་མཆོད་སྲུང་བརྩི་ཞུས་པ་བཞིན་མི་དམངས་རྣམས་ནས་བཀའ་དྲིན་རྗེས་དྲན་ཆེད་དུ་རིན་པོ་ཆེ་ཡི་གཞུང་ཆེན་པོ་ཏི་བཅོ་བརྒྱད་ཁག་ལ་སློབ་གཉེར་གནང་དགོས་ཀྱང་ང་ཚོ་མི་དམངས་དཀྱུས་མ་ཞིག་གི་ངོས་ནས

འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང། འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་འོད་ཟེར་ལགས་ཀྱི་ཨ་མ་ལགས་ཀྱིས་གསུངས་པའི་གེར་གྱི་ལོ་རྒྱུས་ཐོག་ནས་ལོ་རབས་ལྔ་བཅུ་དྲུག་ཅུའི་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ལ་རྒྱུས་མངའ་དང། དམིགས་བསལ་རིག་གནས་གསར་བརྗེའི་སྐབས་བོད་ཀྱི་རྒྱལ་ས་ལྷ་སའི་གནས་སྟངས་དང་བོད་ཀྱི་ཆོས་དང་རིག་གཞུང་ལ་གཏོར་བཤིག་བཏང་བའི་གནས་ཚུལ་ངོ་སྤྲོད་གནང་བའི་རྩོམ་ཡིག་གི་དུམ་བུ་བརྒྱད་པ་འདི་སྒྲོལ་དཀར་ལགས་ནས་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་གནང་གི་རེད།
འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག་དེ་དུས་སྟོན་ཀ་ཡིན་པས་ལྷགས་པ་བརྒྱབ་པ་ཡིན་ཚེ། ཧྲུག་ཧྲུག་ཆགས་པའི་ཕྱག་དཔེ་དང་ལོ་མ་མཉམ་དུ་གང་སར་འཁྱེར་ནས་ཡོད་ཅེས་བོད་ཀྱི་རིག་གནས་གསར་བརྗེ་སྟེ་གུས་མོའི་ཨ་མ་ལགས་ཀྱི་ཕྱིར་དྲན་གནང་བ་ཞེས་པའི་རྩོམ་ཡིག་གི་དུམ་བུ་བརྒྱད་པ་འདི་ངོ་སྤྲོད་གནང་བར། 一九六六年七月的一天生下你了

ལྷ་སའི་སྐུ་དྲག་བཀའ་ཤོད་ཁྱིམ་རྒྱུད་ལ་འཁྲུངས་ཤིང་སྙན་ངག་པ་ཞིག་རེད། སྦྲང་རྩིའི་དགའ་ཚལ་ཞེས་པ་འདི་ཁོང་གི་བརྩམས་ཆོས་རེད་ལ། དེ་སྔ། བོད་ཀྱི་རྩོམ་རིག་སྒྱུ་རྩལ་དུས་དེབ་ཁང་གི་རྩོམ་སྒྲིག་པ་གཙོ་བོ་ཞིག་རེད། བོད་རང་སྐྱོང་ལྗོངས་ཀྱི་རྩོམ་པོ་པོའི་མཐུན་ཚོགས་ཀྱི་གཙོ་འཛིན་གཞོན་པ་དང། སྤྱི་ལོ་ཉིས་སྟོང་བཅུ་བདུན་ལོར། སྙུང་གཞིས་རྐྱེན་པས།

ང་རང་དམག་སྒར་གྱི་སྤྱི་ཁྱབ་སྨན་ཁང་དུ་བསྐྱོད་པའི་ཉིན་མོ་དེའི་དགོང་དྲོ་དེ་རང་ལ་རང་སྐྱེས་པ་དང། ལྷ་མོ་ལགས་ཀྱིས་སྐྱེ་བསུ་རོགས་པ་གནང་བ་རེད། ཡིན་ན་ཡང། ཕྲུ་གུ་སྐྱེས་པ་ཐོག་མ་ཡིན་པའི་དབང་གིས་ཡིན་ས་རེད། རང་སྐྱེ་ཁག་པོ་བྱུང། འོན་ཀྱང་ངས་སྐད་ཅོར་བརྒྱབ་མེད། སོ་གྲལ་དམ་པོར་བསྒྲིགས་ནས། མཆུ་ཏོ་ལ་ཡང་རྨ་བཟོས་པ་དང། གཞི་ནས་མགོ་ཆེན་རང་སྐྱེས་པ་རེད། ལྷ་མོ་ལགས་ཀྱིས།

བྱ་དེ་ཆུང་ཆུང་འདི། མགོའི་སྟེང་བཀལ་ནས། བྱ་དེའི་སྤུ་ཐོགས་པ་དང། ཡང་རང་ལ་འདིར་ནས་ལྟ་ཙམ་བྱས་ཏེ། སྲིན་པོའི་ཆེན་པོ་ཐེབས་པ་ལྟར་བྱེད་ཀྱི་ཡོད། འོད་ཟེར་ལ་ནས་མུ་ཐི་ངོ་སྤྲོད་ནང་པར། མེ་འགོག་བྱེད་ཐེན་འོ་མེ་ཡོག་ལ་ཡི་ག་བའོ་མུ་ཨ་ཅག་ཡི་ཞེ་ལ། ཐ་སི་སི་སུའི་ཙོག་ཡོག་མེ་ཡོག་ཅེ་གོ་ཧོན། ཏའི་ཧན་ཧུའི་ཏའི་ཧའི་ཙི་ཧྲི་དབྱང་ཅིན་ལ་ཅེ་ཧྲའོ་ཏི།

ངས་རང་ལ་འོ་མ་སྤྲད་པ་ཕུད། དེ་མིན་ལས་ཀ་གང་ཡང་མེད། གླ་ཆ་ལེན་པའི་སྐབས་ལ་ལས་ཁུངས་སུ་ཐེངས་གཅིག་ཕྱིན་པ་ཕུད། ཉིན་ལྟར་ནང་ལ་བསྡད་ཀྱི་ཡོད། དེའི་སྐབས། ང་ལ་གླ་ཆ་སྒོར་བཞི་བཅུ་ཞེ་བརྒྱད་ཡོད། གང་ཡིན་ཞེ་ན། དབུས་ཀྱི་ལས་བྱེད་སློབ་གྲྭ་ནས་སློབ་ཐོན་བྱུང་པ་ཡིན་དུས། གླ་ཆ་མཐོ་བའི་གྲས་རེད། ངས་བཤད་མྱོང་པར་དེའི་སྐབས་རིག་གནས་གསར་བརྗེའི་ལས་འགུལ་མགོ་བཙུགས་ཟིན་པས་སློབ་མ་ཚང་མ་གསར་བརྗེ་བྱེད་པར་ཕྱིན་པ་དང་དགེ་རྒན་ཚང་མ་སྤྱི་བདེ་ཐིང་ཟེར་བའི་ལས་ཁུངས་སུ་སློབ་སྦྱོང་ལ་བསྐྱོད་ཡོད་པས་དབང་འཛིན་ཤོག་ཁག་ལ་འཐབ་འཛིང་ཕོག་པ་ཕུད། མི་རེ་རེ་ཚང་མ་གསར་བརྗེ་བྱེད་པ་ཟེར་བར་བསྐྱོད་དགོས་ཀྱི་ཡོད་པ་དང་སྟབས་ལེགས་པ་ཞིག་ལ་རང་སྐྱེས་པའི་དབང་གིས

དེ་དུས་རང་སྐྱེས་པའི་རྗེས་ཕྱི་ལ་ཐོན་པ་ཐོག་མ་འདི་རེད། དམག་ཁུལ་ཁང་གི་སྒོ་རའི་རྒྱབ་ཀྱི་ཡབ་གཞིས་གླང་མདུན་ནས་ཕྱིན་པ་ཡིན། ཡབ་གཞིས་ནི། རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ཡབ་གཞིས་གཟིམ་ཤག་རེད། ཡབ་གཞིས་གླང་མདུན་ནི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གཟིམ་ཤག་ཡིན་པ་དང། དེ་ནས་བར་སྐོར་ཤར་ངོས་ཀྱི་ཀླུ་སྒུག་མོ་ཊའི་འབབ་ཚུགས་དང། དེ་ནས་པར་བརྒྱབ་སའི་ས་ཚིགས་དེ། དབུས་གསར་འགྱུར་དངོས་བཤུས་གློག་བརྙན་བཟོ་སྐྲུན་ཁང་གི་བོད་ལ་བཅའ་སྡོད། གསར་འགྱུར་ས་ཚིགས་བར་གྱི་ལམ་ཐོག་ཏུ། ལྷ་ལྡན་གཙུག་ལག་ཁང་གཏོར་བ་ཡིན་ནམ། ཡང་ན་ཉེ་འཁོར་གྱི་ལྷ་ཁང་གཏོར་བཤིག་བཏང་པ་ཡིན་མ་ཤེས། དེ་སྔོན་དགོན་པའི་ནང་ཡོད་པའི་ཕྱག་དཔེ་གང་བྱུང་གིས་གཡུགས་ནས་ལམ་ཁ་ཁེངས་ནས་ཡོད་པ་དང། ས་ཐོག་ཏུ་ཕྱག་དཔེས་ཁེངས་པ་དང། ཤོག་བུ་རེ་རེ་བཞིན་ལྕང་མའི་ལོ་མ་ལས་མང་བ་འདུག་ལ། དེའི་སྟེང་གོམ་པ་སྤོ་དུས། ཚག་ཚག་ཟེར་སྐད་སྒྲ་ཐོན་གྱི་འདུག་ལ། ངའི་སེམས་ནང། གང་ལྟར་ཞེད་སྣང་ཅུང་ཟད་བྱུང་བ་དང། ཕྱག་དཔེའི་སྟེང་རྐང་པས་གནོན་ནས་འགྲོ་དུས། སྡིག་པ་ཡོད་པ་ཚོར་གྱི་འདུག་ཀྱང་ཐབས་ཤེས་མི་འདུག། ས་སྟེང་དུ་ཚང་མ་ཕྱག་དཔེས་ཁེངས་ནས་ཡོད་དུས། རྐང་པས་གནོན་ནས་འགྲོ་རྒྱུ་ལས་གཡོལ་ཐབས་མི་འདུག། ངའི་སེམས་ནང་བདེ་པོ་རྩ་བ་ནས་མ་བྱུང། མི་ཚོས་ཕྱག་དཔེ་ཡང་གནོན་ནས་འགྲོ་ནུས་ཀྱི་ཡོད་པ་རེད་དམ། མོ་ཊས་ཀྱང་གནོན་ནས་བསྐྱོད་པ་དང། ཕྱག་དཔེ་དེ་ཚོ་བཙོག་པ་ཆགས་པ་དང་རལ་འདུག་དེའི་སྐབས་སྟོན་དུས་ཡིན་པས། ལྷགས་པ་བརྒྱབ་པ་ཡིན་ཚེ། ཧྲུག་ཧྲུག་ཆགས་པའི་ཕྱག་དཔེ་དང་ལོ་མ་མཉམ་དུ་གང་སར་འཁྱེར་ནས་འདུག་གནད་དོན་འདིས་ང་ལ་བག་ཆགས་ཧ་ཅང་གཏིང་ཟབ་པོ་བྱུང་པ་དང། དུས་ད་ལྟ་ཡང་ངས་བརྗེད་ཐུབ་ཀྱི་མི་འདུག། གསན་མཁན་རྣམ་པ་ཚོ། ད་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། གོང་ཞུས་ཀྱི་རྩོམ་ཡིག་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་མེད། བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་བུད་མེད་ནུས་སྟོབས་གོང་སྤེལ་ཚན་པའི་ཁོངས་སུ་གཏོགས་པའི་བུད་མེད་རོགས་རམ་འབྲེལ་མཐུད་ཚན་པས་བུད་མེད་ཚོར་རོགས་རམ་གྱི་ལས་དོན་སྤེལ་ཕྱོགས་དང་འབྲེལ་བའི་སྐོར་དབྱངས་སྒྲོན་ལགས་ཀྱིས་འབྲེལ་ཡོད་ལ་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ཕོ་མོ་གི་དྲག་སྤྱོད་དཀའ་ངལ་ཞུ་ཡུལ་དང་ད་འདི་འདྲའི་འདི་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཐོན་གསར་བ་ཡིན་དུས་སྐབས་དུ་ད། མང་ཆེ་བ་ཞིག་ཕྱི་རྒྱལ་ཁབ་ཀྱི་ལྟ་བ་འདྲ་པོ་ཅིག་རེད་འདུག་ལབ་གསུང་གི་འདུག་ར།

ད་ང་ཚོ་པ་ཞིག་ལས་ཁུངས་དེ་ཉིས་སྟོང་ཉི་ཤུ་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་ཉིན་ནས་ཐོག་མ་འགོ་བཙུགས་རེད། ང་རང་ཚོ་བོད་པ་བ་ཞིག་སྤྱི་ཚོགས་ནང་ལ་ནི་ཕོ་མོའི་རྟགས་ཀྱི་དབྱེ་བ་ལ་བྱས་ནས་དྲག་སྤྱོད་དེ་འདྲས་ཡོང་གི་ཡོད་ར། ཡིན་ནའང་ད་ང་ཚོའི་སྤྱི་ཚོགས་ནང་ནས་མ་ལ་མ་ཤིང་དུས་མ་ཤིང། འོ་དེ་བྱས་ནས་ཡང་ཅིག་དཀའ་ངལ་བཤད་ས་ཡང་མིན་ན། ང་ཚོ་རྒྱ་གར་ཁོ་རང་གི་ཅིག་ད་འབྲེལ་མཐུད་ལས་ཁུངས་མང་པོ་ཡོད་རེད Call Help Line འདི་དེ་ཡིན་ན་ང་རང་ཚོ་བོད་པ་ཁོ་རང་གི་ལོགས་སུ་བཙུགས་པའི་རྒྱུ་མཚན་ཆེ་ཤོས་ཅིག་ག་རེ་བྱས་འདུག་ལབ་ན་ང་རང་ཚོ་རྒྱ་གར་འབྲེལ་མཐུད་ལས་ཁུངས་ལ་ཁ་པར་བཏང་བ་ཡིན་ན། སྐད་ཡིག་མ་འདང་ནས། དཀའ་ངལ་འཕྲད་དུས་སྐབས་དུ་ང་རང་ཚོ་ལས་ཁུངས་དེ་བོད་པ་ཁོ་རང་ཚོ་ལ་ལས་ཀ་བྱེད་དུས་སྐབས་དུ་ཨ་ནི་སྐད་ཆ་བཤད་ཡ་དང་ཚང་མ་ལས་སླ་པོ་ཡོང་གི་ཡོད་དེ་ཅིག་རྒྱུ་མཚན་ཞིག་བྱས་ཡོད་འདུག་གི་ལ། ཡང་བུད་མེད་རོགས་རམ་འབྲེལ་མཐུད་ཚན་པ་གསར་འཛུགས་གནང་བ་ནས་བཟུང

ཆ་ནས་ཡིན་ན་ལོ་བཅུ་ནས་བྱས་ནས་ལོ་དྲུག་ཅུ་རེ་ལྔ་བར་དུ་ག་ཅིག་དོ་བདག་སོ་སོར་དཀའ་ངལ་དྲི་ངལ་ཁ་པར་བུད་ངལ་བྱུང་ཡོད། ལོ་བཅུ་ལབ་དུས་དོ་བདག་དཀའ་ངལ་མྱང་མཁན་དེ་ཕྲུ་གུ་ལོ་བཅུ་བྱས་བ་དེ་བྱས་ཡང་ང་ཚོ་ལ་ཁ་པར་བཏང་མཁན་དེ་ཡང་ཁོ་རང་གི་ཨ་མ་ལགས་ཕྱོགས་ནས་བུད་ཡོད་ཅི་ཡོད་ཡིན་ན་ད་དཀའ་ངལ་མྱང་མཁན་དེ་ཕྲུ་གུ་ཆུང་ཆུང་དེའི་དུས་ང་ཚོ་ཕྲུ་གུའི་ལོ་དེ་ནས་བཀོད་བཞག་ཡོད། ང་ཚོ་ད་ལྟ་ཉིས་སྟོང་ཉི་ཤུ་ལ་དབུ་བརྙེས་ནས་བྱས་ནས་ད་ལྟ་བར་དུ་བརྒྱད་ཅུ་གྱ་དྲུག་ལབ་ན་ད་ག་ཡང། ཉུང་ཉུང་ར་ཞིག་མཐོང་གི་འདུག་ཡ། ཡིན་ནའང་ནི་ང་རང་ཚོ་བོད་པ་སྤྱི་ཚོགས་དེ་ཆུང་ཆུང་ཞིག་ཡིན་དུས་སྐབས་བོད་པ་སྤྱི་ཚོགས་ནང་ལོགས་ལ་ང་རང་ཚོ་ག་ཅིག། Culture། དང་ད་དེ་འདྲས་ཀྱི་ཆ་བཞག་ནས་མར་ཐོན་ཡག་ཁག་པོ་བྱས་ཡོད་འདུག་ར། ཁག་པོ་ཆགས་བའི་རྒྱུ་མཚན་ཁ་ཤས་ཅིག་ཞུས་བ་ཡིན་ན། ང་ཚོ་ཕོ་མོ་ག་ཅིག་དྲག་སྤྱོད་ག་ངས་ཞུས་ཡོད་དང་ད་འདི་ལ Sexual and Gender Based Violence ཟེར་འདུག་ར། ད་འདི་འདྲས་དེ་ང་ཚོ་ག་ཅིག་སྤྱི་ཚོགས་ནང་ལོགས་ལ་དོན་གསར་བ་འདྲ་བོ་ཅིག་ཆགས་ཡོད་འདུག་ར་སྔོན་མ་ནས་མེད་པ་ད་གསར་བ་ཡིན་དུས་སྐབས་དུ་ད་མི་མང་ཆེ་བ་ཅིག། ག་འདྲས་བྱེད་འདུག་ལབ་ན་ཕྱི་རྒྱལ་ཁབ་ཀྱི་ལྟ་བ་འདྲ་བོ་ཅིག་རེད་འདུག་ལབ་ནས་གསུང་གི་འདུག་ར་འོ་དེ་ཡིན་དུས་སྐབས་དུ་ད་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཨིན་སྐད་དུ་ཞུས་ན Accept བྱེད་ཡག་ཁག་པོ་འདྲ་བོ་ཅིག་ཆགས་ཡག་ཅིག་ཡོད་འོ་དེ་དོན་དག་ལ་ཨ་ནི་མི་དེ་ཚོས་ང་ཚོ་ལ་ཁ་པར་བཏང་མཁན་དེ་དཀོན་པོ་ཡོང་དགོས་བྱ་ས་དོན་དག་ཅིག་འདི་བྱས་འདུག་ཨ་ནི་དོན་གནད་གཉིས་པ་དེ་ག་རེ་བྱས་འདུག་ལབ་ན་ད་བུད་མེད་ཅིག་ལ་འཁྲིག་སྤྱོད་ཀྱི་དཀའ་ངལ་དང་ཁྱིམ་ནང་གི་དྲག་རྩུབ་དེ་འདྲས་ཀྱི་དཀའ་ངལ་བྱུང་བ་མྱངས་བ་ཡིན་ཨ་ནི་ཡང་བུད་མེད་དེ་ཁོ་རང་དཀའ་ངལ་མྱངས་མཁན་ཅིག་ཡིན་ན་མི་གཞན་པ་ཅིག་གི་སྡུག་ས་ནི། ཁྱོད་རང་སྒེར་གྱི་ནོར་འཁྲུལ་རེད་ལབ་ཀྱི་ཡོད་ཁྱོད་རང་ཚོ་མཚན་ལ་ཆུ་ཚོད་བཅུ་གཉིས་ལ་གོས་ལོག་དེ་འདྲས་ཅིག་གོན་ནས་ཕྱི་ལོགས་མར་ཐོན་ཡིན་པ་ལ་ནི་ཡོད་དེ་འདྲས་ཀྱི་སྐད་ཆ་སླེབས་དུས་སྐབས་དུ་བུད་མེད་ཁོ་རང་ཡིན་ན་ནི་མི་འདུག་ད་དོ་བདག་མྱ་དཀའ་ངལ་མྱངས་མཁན་འདི་མར་ཐོན་མ་ཐུབ་ནས་ཨ་ནི་ང་ཚོ་ལ་ཁ་པར་སླེབས་ཡག་ག་ཅིག་ད་དཀའ་ངལ་འདྲ་བོ་ཅིག་ཆགས་ཀྱི་འདུག།
ཡང་ཁོང་གིས། གནས་ཚུལ་འདི་རིགས་བྱུང་བ་ཡིན་ན་ལམ་སེང་བུད་མེད་རོགས་རམ་འབྲེལ་མཐུད་ཚན་པར་ཞལ་པར་བརྒྱུད་ནས་འབྲེལ་བ་གནང་དགོས་གལ་ཆེ་བ་དང་དེ་ཡང་དུས་ཡུན་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ག་དུས་འབྲེལ་བ་གནང་བ་ཡིན་ན་ཡང་གནང་ཆོག་པའི་ཆ་རྐྱེན་ཆ་ཚང་བསྐྲུན་ཡོད་པ་གསུངས་ཀྱི་འདུག། ལག་ཐོགས་ཁ་པར་བཏང་ཡིན་ན་དྲུག་གཉིས་གསུམ་ཀླད་ཀོར་དགུ་གསུམ་བདུན་གཉིས།

བུད་མེད་དེ་ཚོར་སྡེ་ཚན་དེའི་ངོས་ནས་མ་འོངས་གནས་ཚུལ་དེ་རིགས་མུ་མཐུད་ཡོང་བ་ཡིན་ན་ཇི་ལྟར་གོང་རིམ་ལ་ཞུ་གཏུག་གནང་དགོས་མིན་ཐད་ལ་ལམ་སྟོན་གནང་གི་ཡོད་པ་གསུང་གི་འདུག།
ད་ལྟ་བར་དུ་དཀའ་ངལ་ང་རང་ཚོར་ཁ་པར་སླེབས་མཁན་ནང་ལོགས་ལ་ཨ་ནི་བུད་མེད་མང་ང་ཡོད་ངེས་ལ། ད་མང་ཆེ་བ་དེ་ཁྱིམ་ནང་གི་དྲག་སྤྱོད་སྒང་ལ་ཨ་ནི་ཞུ་གཏུག་རྒྱག་མཁན་མང་ང་འདུག་ད་ང་ཚོས་གལ་སྲིད་ཁྱིམ་ནང་གི་དྲག་སྤྱོད་སྒང་གི་ཞུ་གཏུག་ཅིག་སླེབས་པ་ཡིན་ན། ང་ཚོ་བུད་མེད་འདི་ལ་རོགས་པ་བྱེད་བཞིན་འདུག་ང་ཚོའི་གདམ་ཀ་འདྲ་བོ་སྤྲད་ཡོད་ཀྱི་ལ་གདམ་ཀ་ག་འདྲས་འདུག་ལབ་ན་ད་ཁྱོད་རང་བོད་པའི་སྤྱི་ཚོགས་ནང་ལོགས་ལ་ད་ཞུས་དུས་འདི་ཡུལ་ཁྲིམས་ཀྱི་འོག་ཉེན་རྟོག་པ་ལ་ཞུས་ནས་ཞུ་གཏུག་བྱེད་དགོས་འདུག་འོ་དེ་འདྲའི་ཁོ་རང་ལ་ཕར་སྐད་ཆ་དྲི་དུས་སྐབས་དུ་ད་ད་ལྟ་བར་དུ་ང་ཚོ་མང་ཆེ་བ་བོད་པ་སྤྱི་ཚོགས་ནང་ལོགས་ལ་སེལ་ཐབས་བྱེད་ན་ཡག་པོ་ཡོང་ས་རེད་ལབ་ནས་ཞུ་གི་འདུག་ར། བུད་མེད་ལ་རྩུབ་སྤྱོད་བྱེད་པ་དེ་ནི་ཁྱིམ་ཚང་གཅིག་པོ་མ་ཡིན་པར་རང་སོ་སོའི་ལས་ཀ་བྱེད་ཡུལ་གྱི་ཁོར་ཡུག་ནང་དུ་ཡང་ལས་བྱེད་རྒན་གཞོན་བར་དང་ལྷག་དོན་དུ་འགོ་ཁྲིད་ཀྱིས་ལས་བྱེད་ལ་བརྙས་བཅོས་བཏང་བ་དང་དེ་ག་ནང་བཞིན་སློབ་གྲྭ་དང་བཙུན་དགོན་སོགས་པའི་ནང་གནས་ཚུལ་འདྲ་མིན་ཡོང་གི་ཡོད་པ་ཡིན་ན་ཡང་ད་ལྟའི་ཆར་བུད་མེད་རོགས་རམ་འབྲེལ་མཐུད་ཚན་པར་བརྙས་བཅོས་ཕོག་པའི་བུད་མེད་འབྲེལ་བ་གནང་མཁན་མང་ཆེ་བ་སྤྱི་ཚོགས་ནང་གི་བུད་མེད་ཡིན་པ་གསུང་གི་འདུག།

ཡང་དེ་སྔ་དབུས་བོད་མིའི་སྒྲིག་འཛུགས་ནས་བཙན་གཡེམ་མེད་པའི་བོད་པའི་སྤྱི་ཚོགས་ཞེས་པའི་ལམ་སྟོན་དེབ་ཆུང་ཞིག་འགྲེམས་སྤེལ་གནང་སྟེ་བོད་པའི་སྤྱི་ཚོགས་ནང་བཙན་གཡེམ་གྱི་རིགས་རྩ་བ་ནས་མེད་པ་བཟོ་རྒྱུའི་ཆོད་སེམས་བརྟན་པོ་ཡོད་པའི་སྐོར་དྲིལ་བསྒྲགས་ཤུགས་ཆེ་གནང་ཡོད་པ་ཡིན་ན་ཡང་ད་ལྟའི་ཆར་བོད་པའི་སྤྱི་ཚོགས་ནང་གནས་ཚུལ་དེ་རིགས་མུ་མཐུད་ཡོང་བཞིན་ཡོད་དུས་བུད་མེད་ནུས་སྟོབས་གོང་སྤེལ་ཚན་པ་ལ་སོགས་པའི་བུད་མེད་ཀྱི་གནད་དོན་ཐད་ལ་ཐུགས་ཁུར་བཞེས་མཁན་ཚོས་བཙན་གཡེམ་དང་འབྲེལ་བའི་གནད་དོན་ཐད་ཟབ་སྦྱོང་གི་ལམ་ནས་གོ་རྟོགས་སྤེལ་གལ་ཆེ་བ་དང་ད་བར་སྤྱི་ཚོགས་ནང་གོ་རྟོགས་སྤེལ་བའི་བརྒྱུད་རིམ་ནས་ཕོ་མོ་སུ་འདྲ་ཞིག་ཡིན་ན་ཡང་དགོངས་པ་བཞེས་ཕྱོགས་ཀྱི་ཐད་ལ་ཡར་རྒྱས་ཕྱིན་ཡོད་པ་ཆོས་སྒྲོན་ལགས་ཀྱིས་ཡིད་ཆེས་བརྟན་པོ་གནང་གི་འདུག། ད་ལྟ་ཆ་ལག་གི་ལ་ཐབས་ལམ་བཟང་ཤོས་དེ་གོ་རྟོགས་སྤེལ་དེ་ཆགས་ཀྱི་འདུག་གོ་རྟོགས་མེད་པའི་ཐོག་ནས་ཨ་ནི་མི་མང་པོ་ཞིག་ལས་ངན་པ་ལབ་ན་ད་དྲག་རྩུབ་དགའ་སྐྱིད་དང་འཁྲིག་སྤྱོད་དགའ་སྐྱིད་ལས་ཀ་དེ་ཚོ་བྱས་འདུག་ར་གོ་རྟོགས་སྤེལ་ནས་ཡར་རྒྱས་ཕྱིན་པ་ག་འདྲས་ཧ་གོ་གི་འདུག་ལབ་ན་ཨང་ང་ཚོ་ལ་ཁ་པར་སླེབས་མཁན་ཡིན་ན་ད་མང་རུ་འགྲོ་གི་འདུག་འོ་ཡོ་ད་འདི་འདྲའི་སྒང་ལ་གོ་རྟོགས་སྤེལ་བའི་རྐྱེན་གྱིས་ཨ་ནི་ཁོ་རང་ཚོ་ཁ་པར་མ་སླེབས་པ་ཡིན་ན་ང་ཚོ་གོ་རྟོགས་སྤེལ་ག་འགྲོ་དུས་སྐབས་དུས་འདི་དཔེར་འཁྲིག་སྤྱོད་ནང་ལ་ཚུད་ཀྱི་འདུག་པ་འདི་འདྲའི་ཡིན་ན་ང་ལ་དཔེར་སྔོན་མ་འདི་འདྲའི་བྱུང་མྱོང་ཡོད་ལབ་ནས་ཁོ་རང་ཚོས་དྲང་བཤད་ཁོ་ཚོས་བྱེད་ཡག་སྐད་ཆ་འོ་འདི་འདྲའི་དཔེ་མང་པོ་འདྲ་ཞིག་ང་ཚོ་ལ་འབྱོར་སོང་ར་འོ་འདི་འདྲའི་ཡིན་དུས་སྐབས་དུས་ཨ་ནི།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་གནས་སྡོད་འཆི་མེད་གཡུ་སྒྲོན་ལགས་ནས་བོད་པའི་ཕོ་མོ་འབྲེལ་མཐུད་ཀྱི་དྲ་ལམ་བརྒྱུད་སྤྱི་ཚོགས་ཞབས་ཞུའི་ལས་དོན་ཆེད་འཛུགས་གནང་དགོས་པའི་རྒྱུ་མཚན་དང་འབྲེལ་མཐུད་བྱེད་ཕྱོགས་ཀྱི་བརྒྱུད་རིམ་སོགས་ཀྱི་སྐོར། བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ཨ་མེ་རི་ཁའི་གྲོང་ཁྱེར་ནེའུ་ཡོག་ནང་ལ་བཞུགས་མཁན་འཆི་མེད་གཡུ་སྒྲོན་ལགས། ཐོག་མར་ང་ཚོས་གཞུང་འབྲེལ་མ་ཡིན་པའི་ཚོགས་པའི་གི་ལེ་ཚན་འདི་ནང་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་བ་དང་སྦྲགས་འཚམས་འདྲི་ཞུ་གི་ཡིན།
བཀྲ་ཤིས་བདེ་ལེགས་ཨ་ནི་ང་རང་ལ་ད་མི་ཚེ་གི་སྐོར་ལ་འགྲོ་སྟངས་དང་འདི་ཚོ་གི་འགྲེལ་བཤད་དམིགས་བསལ་གྱིས་རྒྱག་པའི་གོ་སྐབས་གནང་བ་དེ་ལ་ཐུགས་རྗེ། ལགས་ལགས་སོ་ད་ལྟ་ཁྱེད་རང་གི་རོབ་ཙམ་ད་གསུངས་སོང་བརྗོད་གཞི་འདི་བྱས་ཙང་མི་ཚེ་ཟེར་གཅིག་གི་དྲ་རྒྱའི་གི་ཐོག་ནས་ཁྱེད་རང་གི་ཅིག་སྤྱི་ཚོགས་ཞབས་ཞུ་ཅིག་གནང་གི་འདུག་བ་ལ་མི་ཚེ་ཌོཊ་ཀོམ་རེད་ཤག་ད་དྲ་རྒྱའི་གི་ཐོག་ནས་བྱས་ཨ་ནི། དེའི་འབྲེལ་མཐུད་གནང་མཁན་ཅིག་ཡིན་པ་དང། དེ་འདྲ་སོང་ཙང་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོ་ཁྱེད་རང་མི་ཚེ། dot com ཟེར་ད་ལྟ་མི་ཚེ་ཟེར་དེ་གི་འབྲེལ་མཐུད། དེ་བཟོས་གནང་དགོས་ཡ་གི་དགོས་པ་རྒྱུ་མཚན་ག་རེ་གཟིགས་གནང་ཡོད་མེད་དང་ཨ་ནི་ག་དུས་འགོ་བཙུགས་གནང་ཡོད་མེད་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ལགས་སོ་ད་ང་ཚོ་མི་ཚེ་ལབ་དུས་ཚིག་དེ་ཁོ་རང་མི་ཚེ་གཅིག་གི་རོགས་པ་དགའ་རོགས་ལབ་པ་རེད་ད། མི་ཚེ་སྐྱེལ་རོགས་ལབ་པ་འདི་འདྲས་ཀྱི་འཚོལ་གྱི་ལམ་ཀ་འདི་ག་འདྲས་བྱས་ནི་འགོ་ཚུགས་ཡིན་ང་རང་གི་བསམ་བློ་འཁོར་ཚུལ་ལབ་ན་ད་ང་རང་ཕྱི་ལུང་པ་ལ་སླེབས་ནི་ལོ་ངོ་ཉི་ཤུ་སླེབས་འགྲོ་འདུག་ཨ་ནི་སྤུ་གུ་ཚོ་འཚར་ལོངས་བྱེད་འདུག་ཨ་ནི་ད་སེམས་ཁྲལ་འདྲ་བོ་ཅིག་སླེབས་ཀྱི་འདུག་ར་སྤུ་གུ་ཚོ་ཕྱི་རྒྱལ་ཁབ་སླེབས་ཡོད་རེད་ཕྱི་རྒྱལ་ཁབ་ང་ཚོ་བོད་པ་ནི་ཉུང་ཉུང་རེད་ཨ་ནི་བོད་པ་ཚོ་ད་དེང་སང་གོ་སྐབས་ལ་ལྟ་ནས་ཨ་ནི་ཕྱི་རྒྱལ་ག་བ་ག་ས་ལ་ཐོར་འགྲོ་གི་ཡོད་རེད་ཨ་ནི་ང་རང་གི་མིག་མཐོང་ས་ལ་ང་རང་སྤུ་གུ་གསུམ་མཐོང་གི་འདུག་ད་དེ་ཚོ་ཕྱི་རྒྱལ་དུ་བོད་པ་རང་ལྷག་བསྡད་ཀྱི་ཡོད་ན་ག་འདྲས་ཆགས་ཀྱི་ཡོད་ན་སེམས་ཁྲལ་ཤུགས་ཆེན་པོ་ཅིག་ཆགས་པ་བྱས་ཨ་ནི་འདི་སྒང་ལ་དེང་དུས་ཀྱི་དུས་རབས་འདི་ད་ག་ལབ་པ Gadget གི World ཡིན་འདུག་ག་ལགས་མི་མང་ཆེ་ད་ཁ་པར་དེ་འདྲ་མགོ་འཐོམ་བསྡད་ཀྱི་ཡོད་རེད་ཨ་ནི་འདི་གི་ཡག་པོ་དང་སྡུག་ཅག་གཉིས་ཆར་ཡོད་རེད་ཨ་ནི་ཡག་ག་དེ་ག་རེད་ལབ་ན་ད་ང་ཚོ་བོད་པ་ཐ་རེ་ཐོ་རེ་སྤུ་ར་གྲམ་བསྡད་ཀྱི་ཡོད་འདི

ད་བོད་པ་ཉུང་ཉུང་འདི་ཡང་མི་རིགས་འདི་བརླག་འགྲོ་ན་ཨ་ནི་དཀའ་ལས་ཁག་པོ་ཡིན་བོད་པ་གཅིག་པུ་གཅིག་པུ་ཁུག་ཀྱོག་འདི་འདྲའི་ལྷག་བསྡད་པ་འདྲ་བྱས་ན་སེམས་ཀྱི་ན་ཚ་འདི་འདྲའི་ཡོང་མཁན་གྱི་ཤུགས་ཆེན་པོ་ཅིག་ཆགས་ཀྱི་འདུག་བསམ། ཨ་ནི་ཨ་མ་ཐོག་ནས་ལྟ་ཆོག་ཆོག་ནི་སོ་སོ་སྤུ་གུ་འདི་དབྱིན་ཇི་ཆགས་འགྲོ་གི་རེད་ད་ཨ་མ་ཚང་མ་དཀའ་ངལ་ད་ག་རང་རེད་ད་ཕྱི་རྒྱལ་ནི་སླེབས་དགོས་འདུག་མི་ཚེ་གི་མཐུན་རྐྱེན་འདི་ཡག་ག་ཡོད་འདུག་ག་བ་ཡིན་ན་ཡག་ག་འགྲོ་གི་རེད་ཡིན་ནའི་ད་འདི same time བོད་པ་བརླག་འགྲོ་ཡག་གི་རྩ་བ་སྒང་ཐུག་འདུག་ག་ལགས་ཨ་ནི་འདི་འདྲའི་ཅིག་ལ་ད་ནི། ངེད་ཀྱི་མི་ཚེ dot com ལབ་འདི་ཚུགས།
ལགས་ལགས་སོ། དེ་སོང་དུས་མི་ཚེ dot com ཟེར་དེ་གཅིག་དང། གཅིག། ཕོ་མོ་གི་བུ་དང་བུ་མོ་གཞོན་སྐྱེས་ཀྱི་གཉེན་སྒྲིག་གི་དེ་འདྲས་ཙམ་མ་ཡིན་པས་ཀྱི། ཡང། ལས་དོན་གཞན་པ་ད་ལྟ་མི་ཚེ dot com ཟེར་ཁྱེད་རང་བཙུགས་གནང་དགོས་ཡ་དེ་ད་ལྟ་བོད་པའི་སྤྱི་ཚོགས། བྱེས་འབྱོར་གྱི་གང་ལས་ད། ཏོག་དབྱིབས་དམིགས་བསལ་ཏོག་དབྱིབས་ཀྱི་ནད་ཡམས་ཀྱི་སྐོར་ལ་ཡ་ད་ནང་མི་གཅིག་ཡིན་ནའི་ཁེར་རྐྱང་བསྡད་དགོས་ཡ་འདྲ་པོ་གཅིག་དང། ཡང་འདིའི་ནང་ལ་གཅིག། ཁྱིམ་ཚང་གཅིག་ནས་མི་གཅིག་ན་བ་ཡིན་ན་དཔེ་དེ་འདྲས་དངོས་གནས། ལུས་སེམས་གཉིས་ཀ་གི་དཀའ་ངལ་ད་ལོ་གསུམ་ལྷག་མ་ཙམ་ཅིག་བྱུང་བ་རེད་དེང་སང་ཏོག་ཙམ་ལྷོད་དུ་ཕྱིན་ཡོད་རེད། ཡིན་ནའི་ཁྱེད་རང་ད་ལྟ་མི་ཚེ་ཟེར་དེ་གི་དྲ་རྒྱའི་ཡུལ་ནས་ད་འཕྲུལ་ལས་ཀྱི་དེའི་ནང་ནས་སྤྱི་ཚོགས་ཀྱི་ལས་དོན་ག་རེ་ག་རེ་སྤེལ་གནང་གི་ཡོད་རེད་དེ་ཡང་དེ་གསལ་ཁ་སྟོན་བྱས་ང་ཚོ་གསན་མཁན་རྣམ་པ་ཚོ་ངོ་སྤྲོད་ཤིག་གནང་བ་ཡིན་ན། འདི་རེད་ང་ཚོ་གི་མི་ཚེ dot com ནང་ལ་ང་རང་གི་ཤུགས་ཆེ་གཉིས་པ་འདི་སེམས་ཁམས་རིག་པ་རེད་སེམས་ཀྱི་དཀའ་ངལ་ཡོད་མཁན་འདི་འདི་ཡིན་འདུག་ག་ལགས་ད་ང་ནི། བུ་དང་བུ་མོ་ལོ་ལ་མ་ལྟོས་པ། ལོ་ཆུང་ཆུང་ཡིན་ན་རེད་ཆེན་པོ་ཡིན་ན་རེད་ད་ལོ་བདུན་ཅུ་ཡིན་ན་རེད་དྲུག་ཅུ་ཡིན་ན་རེད་ལྔ་བཅུ་ཡིན་ན་རེད་སུམ་ཅུ་བཞི་བཅུ། ཚང་མ་སེམས་ལ་ཞི་བདེ་སེམས་པ་སྐྱིད་པོ་ག་བ་ཕྱོགས་ལ་བསྡད་ཡོད་ན་འདི་ཚོ་ཚང་མ་ལ་ཨ་ནི་རོགས་པ་བུ་ཡིན་ན་བུ་མོ་བུ་མོ་ཡིན་ན་བུ་ཨ་ནི་ཁྱོ་ག་སྐྱེ་དམན་ཁ་ཤས་གྲོངས་འདི་དགའ་རོགས་གྲོངས་འགྲོ་མཁན་ཡོད་རེད་ཁ་ཤས་ཁ་ཁ་ཆགས་བསྡད་ཀྱི་ཡོད་རེད། འདི་ཚོ་ལ་ཨ་ནི་ངེད་ཀྱིས་ད་མི་ཚེ་ད་འདི་ལ་རོགས། དགའ་ཡ། ད་ལོ་ཏིས་ལོ་ལྔ་བཅུ་བརྒལ་ཚར་བ་ཅིག་ལ་དགའ་རོགས་ལབ་ཀྱི་མ་རེད་ད་འདི་ལ་ཚེ་རོགས་འདྲ་བོ་ཅིག་ལབ་ཡ་དང Companionship ལབ་ཀྱི་རོ་ཟ་རོགས་འཐུང་རོགས་འགྲོ་རོགས་སྐད་ཆ་བཤད་ས། སེམས་ཀྱི་དཀའ་ངལ་བཤད་ས་འདྲ་བོ་ཅིག་ཆགས་དུས་སྐབས་ལ། ད་ཕོ་གསར་མོ་གསར་གཞོན་གཞོན་ལོ་སུམ་ཅུ་བཞི་བཅུ་ཡིན་ན་ད་ཁོང་ཚོ་གི་ད First Partner ཡིན་དུས་སྐབས་ལ་ད་སེམས་ཀྱི་སྐད་ཆ་རྐྱང་རྐྱང་ཉན་གྱི་རོ་ཁོང་ཚོ་ལ་ཨ་ནི་དགའ་རོགས་ཅིག་དགོས་གོ་ད་ང་ཚོ་མི་ལོ་ཏིས་ཡར་སླེབས་དུས་སྐབས་ལ། སེམས་ཀྱི་དཀའ་ངལ་འདི་ནི་བྲལ་ཐབས་འདི་ད་ང་ཚོ་ལ་སྐད་ཆ་བཤད་རོགས་ཅིག་དང་མཉམ་དུ་བསྡད་རོགས་ཅིག Companionship ཅིག་ཡོད་ན། ཨ་ནི་ང་ཚོ་ཡང་འདིའི་སྡུག་བསྔལ་དེ་ཏིས་སེལ་གྱི་རོ། འདི་ཡིན་དུས་སྐབས་ལ་ང་ཚོ་ལ་ལོ་གི་ཚད་ཡོད་མ་རེད། ཨ་ནི་འདི་ནང་ལ Website ལ་འགྲོ་བ་འདྲ་བྱས་ན་ལོ་གི་ཚད་མེད་པ་བྱས་ཨ་ནི་བུ་ཡིན་ན་བུ་མོ་གཅིག་བུ་མོ་ཡིན་ན་བུ་གཅིག་བཙལ་ཡ་བྱེད་དུས་སྐབས་ལ་ཨ་ནི་ཚོགས་མི་གཅིག་བཟོ་དགོས་དགོས་རེད་ཨ་ནི་སོ་སོ་གི་མིང་བྲིས་ཨ་ནི། འདི་ནང་ལ་ད་དངུལ་མ་གཏད་ནི་ཚོགས་མི་བྱེད་ཅིག་ད་དངུལ་གཏད་ནི་ཚོགས་མི་བྱེད་ཅིག་ཡོད་རེད་ད། དངུལ་གཏད་ནི་ཚོགས་མི་བྱས་པ་འདྲ་བྱས་ན་ད་འདི་ལ་འབྲས་བུ་ཅིག་ཐོན་གྱི་རེད་ག་ཅིག་ལབ་ན། དངུལ་གཏད་པ་འདྲ་བྱས་ན་ཨ་ནི་རང་བཞིན་མེད་པ་སོ་སོ་འདི་བུ་ལ་འཚོལ་འགྲོ་དུས་སྐབས་ལ་ཨ་ནི་འདི་སྐབས་ལ་འཕྲུལ་ཆས་འདི་གིས་ལས་ཀ་ཡག་པོ་བྱེད་ཀྱི་རེད་བ་སོ་སོ་ཕར་ཕྱོགས་འདི་ད་བུ་མོ་ཅིག་ཡིན་ན་བུ་བཙལ་གར་འགྲོ་ན་དངུལ་གཏད་ནི་ཨ་ནི་སོ་སོ་མིང་བྲིས་ལོ་བྲིས་སོ་སོ་བསྡད་ས་ས་གནས་ཀྱི་མིང་བྲིས་ལས་ཀ་ག་རེ་བྱེད་ཀྱི་ཡོད་ཨ་ནི་བུ་ཡིན་པས་བུ་མོ་ཡིན་འདི་ནང་ལ་པར་བླུག་ས་ཡོད་རེད་པར་འདི་ཡིན་གཅིག་མིན་གཅིག་པར་ཅིག་བླུག་དགོས་དགོས་རེད་ཨ་ནི་ཞེ་མེད་ན་ང་ཚོ་བོད་པ་གི

པར་འདི་སྦྱར་ཨ་ནི། མིང་བྱས་ལོ་བྱས་སོ་སོ་ས་གནས་ག་པར་བསྡད་ཀྱི་ཡོད་འདི་ནས་ཁ་པར number ཨ་ནི་ལོ་ག་ཚོད་ཡིན་མིན་ཨ་ནི་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་འདི་གལ་ཆེ་ཡ་ལྔ་དྲུག་ཅིག་ཡོད་རེད་འདི་བརྒྱངས་ན་ཨ་ནི་ཡག་པོ་དཔེ་དུར་བ་སོ་སོ་ལ་ཡང་ད་འབྲས་བུ་ཐོན་འདི་ཐོན་པ་ད་ཨ་ནི་རང་བཞིན་མེད་པ་ཨ་ནི་སོ་སོ་གཡས་གཡོན་སུ་ཡོད་མེད་ཐོན་གྱི་རེད་ཨ་ནི་སོ་སོ་འདི་བར་ལ་ཨ་ནི་ཏིས་ཅིག་ཡི་གེ་གཅིག་བྲིས་ཡ་ཡོད་རེད་ད་སོ་སོ་བྲིས་འདོད་ཡོད་ན་ཨ་ནི་ང་དེ་འདྲས་དེ་འདྲས་ཡིན་ང་རོགས་པ་དེ་འདྲས་དེ་འདྲས་བཙལ་གྱི་ཡོད་དེ་འདྲས་ལབ་པ་འདྲ་བྱས་ན་ཡ་མདོ་ཁ་གསལ་རུ་འགྲོ་གི་རོ་ཨ་དེ་འདྲས་བྱེད་ཀྱི་རེད་ཨ་ནི་འདི་ནང་ལ་ཨ་ནི་སོ་སོ་ད། ག་རེ་ལབ་རེད་ཚོགས་མི་བཟོས་ཚར་བའི་རྗེས་ལ་ཨ་ནི་ལམ་སང་ཐོན་གྱི་རེད་ད། ང་ཚོ་ལོ་འདྲ་བོ་འདྲ་བོ་ད་ང་ཡིན་ན་སྐྱེ་དམན་ཅིག་རེད་ང་ལོ་ལྔ་བཅུ་རེད་ལོ་ལྔ་བཅུ་ཡིན་ད་ད་ང་ལོ་ལྔ་བཅུ་གཡས་གཡོན་རྐྱང་རྐྱང་མི་གཅིག་ད་བུ་གཅིག་ཐོན་གྱི་རེད་རོ་ཨ་ནི་གལ་སྲིད་པེ་ཤག་གཏད་པ་འདྲ་བྱས་ན་འདི་འདྲས་ཐོན་ཨ་ནི་འདི་ལ་ཁ་ཕྱེ་ཡོད། ཨ་འདི་བྱེད་དུས་ག་འདྲས་ཁ་ཕྱེ་ལབ་ན་ད་ང་ཚོ་གི་མི་ལ་ད་གུས་ཞབས་བྱེད་ནི་རང་བཞིན་ལམ་སང་སོ་སོ་གི་གནས་ཚུལ་དེ་མི་ལ་མ་ལྟ་བ་བྱེད་ནི་ང་ཚོ་གིས་ཕར་ལ་འདི་འདྲས་བྲིས་ཡ་ཡོད་རེད་རྟགས་ཅིག་རྒྱག་ཡ་ཡོད་རེད་ཨ་ནི་ང་རང་ཁྱོད་རང་མཉམ་འདི་ག་རེ་ལབ་རེད་དབྱིན་ཇི་གི like button ལབ་ན་ཨ་ནི་བོད་པ་གི་ད་སོ་སོ་དགའ་རྟགས་ཅིག་རྒྱབ་ན་ཨ་ནི་ཕར་ཕྱོགས་ཚོ་གིས་ཡང་ཚུར་དགའ་རྟགས་ཅིག་རྒྱབ་ན་ཨ་ནི་ཁོང་ཚོ་གཉིས་ཕར་ཚུར་སྐད་བཤད་ཡ་ཡོད་རེད་ཡ་སོ་སོ་གིས་ཕར་ལ་དགའ་རྟགས་རྒྱབ་ཕར་ཕྱོགས་དེ་གི་ལན་མ་སླེབས་པ་འདྲ་བྱས་ན་ཨ་ཕར་ཕྱོགས་གི་ཨ་ནི་གནས་ཚུལ་དེ་ཚང་མ་མཐོང་གི་མ་རེད།

བཅུ་དང་ལྔ་རྡོ་རྗེ། ད་དགའ་རྟགས་ཕར་རྒྱབ་ན་ནི་ཚུར་གྱི་དགའ་རྟགས་རྒྱག་ནི་ཡིན་ན་ནི་ཚུར་ལན་རྒྱག་ཐུབ་རོ་ནི་ཕར་ཚུར་སྐད་ཆ་བཤད་ཆོག་གི་རེད། ཨ་ནི་ཁ་པར number དང་ད་དམིགས་བསལ་གྱི་ད་ག་བ་ཡིན་ན་ཚང་མ་རག་གི་རེད་དེ་སྒང་ལ་ག་རེ་ཡོད་རེད་ལབ་ན་ཨ་ནི་སྐད་བཤད་དུས་ཡང་དྲི་བ་ད་སོ་སོ་དངོས་གནས་ཀྱི་དྲི་བ་དེ་ལན་རྒྱག་ཡ་གལ་ཆེན་པོ་རོ། དེ་འདྲས་བྱས་ཨ་ནི། གཞན་པ་འདི་ལ་ག་རེ་ཡོད་རེད་ང་ཚོ་དྲི་བ་ད་དཔེ་རིང་པོ་ཡོད་རེད་ཡིན་ནའི་ཚང་མ་རྒྱག་དགོས་ཡོད་མ་རེད་ཡང་རྒྱབ་འདོད་ཡོད་ན་རྒྱབ་ན་འགྲིག་གི་རེད་ཡིན་ནའི་དམིགས་བསལ་གྱི་དྲི་བ་ལྔ་འདི་ཡིན་གཅིག་མིན་གཅིག་སོ་སོ་ལ་ད་དངོས་གནས་ཀྱི་ཁྱོ་ག་ཡིན་ན་སྐྱེ་དམན་དགོས་ཀྱི་ཡོད་ན་སྐྱེ་དམན་ཡིན་ན་ཁྱོ་ག་དགོས་ཀྱི་ཡོད་ན་འདི་དམིགས་བསལ་གྱི་དྲི་བ་འདི་ཚོ་ལ་ལན་རྒྱག་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ར་ད་ལོ་གཅིག་འཁོར་ཚགས་འདྲ་བོ་ཡིན་དུས་ཀ་ལ་ད་ལྟ་ང་ཚོ་གི་དམིགས་བསལ་མང་པོ་བཏང་གི་ཡོད་ད་གལ་སྲིད་ཕར་ཕྱོགས་འདི་གི་ང་ཚོ་གི་དངུལ་གྱི

ང་ཚོ་གི་ད་ཕོ་གསར་མོ་གསར་གཅིག་པུ་ལྷག་རྒྱུ་དེ་ཚོ་ཡིན་ན་རེད་ཨ་ནི་ལོ་ཡགས་དེ་ཚོ་ཡིན་ད་ཡང་ད་ང་ལོ་ལྔ་བཅུ་ལྷག་སོང་མི་ང་རོགས་པ་ཅིག་འཚོལ་བ་འདྲ་བྱས་ན་ཨ་ནི་མི་ཚོས་ག་རེ་ལབ་ཀྱི་རེད་ལབ་ནི་ཨེ་འདྲས་ཅིག་ཡོད་རོ་དེ་འདྲས་ཡང་མ་ལབ་ན་ཡག་པོ་འདུག་བསམ་གི་འདུག་ག་ཅི་ཡིན་ལབ་ན་ཁྱོད་རང་ལ་ཁྱོ་ག་དང་སྐྱེ་དམན་ཡོད་རེད་ཡིན་ནའི་ཕར་ཕྱོགས་དེ་གཅིག་པུ་བསྡད་འདུག་ད་ཕྱི་ལུང་པ་ལ་གཅིག་པུ་བསྡད་ཡ་བསམ་བློ་གི་དཀའ་ངལ་གཅིག་པུ་མ་རེད་ང་ཚོ་བསྡད་དགོས་དགོས་རེད་ཁང་པ་གཅིག་ན་ཁང་གླ་སྟེར་དགོས་དགོས་རེད་ཨ་ནི་བསྡད་རོགས་གཅིག་དང་ཟ་རོགས་གཅིག་འཐུང་རོགས་གཅིག་དགོས་དུས་ཀ་ལ་དཔལ་འབྱོར་གི་ཡིན་ན་རེད་བསམ་བློ་གི་ཡིན་ན་རེད་དཔལ་འབྱོར་དང་བསམ་བློ་སྡུབ་ནི་རོགས་པ་གཅིག་ལ་གཅིག་མེད་ན་ང་ཚོ་བསྡད་ཐུབ་ཡ་ཁོ་རེ་ཡོད་མ་རེད་ཕྱི་ལོགས་ལ། འདི་བྱེད་དུས་ཀ་ལ་ད་ང་ཚོ་གི་འདི་འདྲའི་ད་ལྟ་ག་ལ་བར་ད་ཁོར་ཡུག་ཅིག་བསྐྲུན་ཡོད་རེད་ཁོར་ཡུག་ཅིག་བསྐྲུན་ཡ་ལ་ང་གཅིག་པོ་གི་གས་བྱེད་ཐུབ་མ་རེད་སྤྱི་ཚོགས་ཁོ་རང་གི་ད་སྣང་མེད་བཞག་པ་འདྲ་བྱས་ན་ཨོ་ད་འཕྱ་ལད་འདྲ་བོ་ཅིག་རྒྱབ་འདི་འདྲ་འདྲ་བོ་ཅིག་བསྡད་ན། ཕར་ཕྱོགས་ཚོ་ལ་སེམས་ཀྱི་ཞི་བདེ་ང་ཚོ་གི་བསྐྲུན་ས་གི་ལམ་ཀ་བཟོས་ཡོད་རེད་ཡིན་ནའི་བསྐྲུན། ཐུབ་མ་རེད་བསམ་གྱི་འདུག་རོ། འདི་ཡིན་དུས་ཀ་ལ་ང་ཚོའི་ནང་ཆོས་ཀྱི་ལབ་པ་ནང་བཞིན་གཅིག་ལ་གཅིག་བརྟེན་ནས་ཡོང་དགོས་རེད་ག་རེ་ཡིན་ན་གཅིག་ལ་གཅིག་བརྟེན་ང་ལ་ཁྱོད་ཚོ་མེད་ན་བསྡད་ཐུབ་མ་རེད། ཁྱོད་ཚོ་ལ་ང་གི་མཐུན་རྐྱེན་འདི་ག་ལ་ཡོད་རེད། འདི་འདྲ་འདྲ་བོ་ཅིག་ང་གི་བསྐྲུན་མེད་པ་འདྲ་བྱས་ན་ང་ཚོ་འཚོལ་ས་ཞིག་ལྷག་གི་མ་རེད་འདི་བྱེད་དུས་ཀ་ལ་ང་ལ་མི་མང་གི་རོགས་པ་དགོས་འདུག་ཨ་ནི་ང་ཚོ་གཉིས་རུབ་ནི་ཨ་ནི། རང་རང་ལྷག་མཁན་འདི་ཚོ་ལ་ང་ཚོ་གི་བརྒྱ་ཆ་བརྒྱ། སེམས་ཀྱི་ཞི་བདེ་འདི་ང་ཚོ་གི་བསྐྲུན་ཐུབ་ཀྱི་རེད་བསམ་གྱི་འདུག་རོ།
དུས་ཚོད་ཀྱི་ཆ་ནས་ལེ་ཚན་འདི་ཞུ་མཚམས་ད་ག་བཞག་གི་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ལྷོ་ཨེ་ཤི་ཡའི་ལེ་ཚན་ནང་འདི་ལོ་རྒྱ་ནག་གཞུང་གིས་རྒྱ་གར་གནས་མཇལ་བ་ཚོར་བོད་ནང་ཡོད་པའི་གནས་རི་གངས་རིན་པོ་ཆེ་བསྐྱོད་རྒྱུ་དམ་དྲག་བྱས་པར་བལ་ཡུལ་ནང་གནས་མཇལ་དང་ཡུལ་སྐོར་སྤྲོ་འཆམ་པ་ཡོང་མཁན་ཇེ་མང་དུ་ཕྱིན་ཡོད་པའི་སྐོར། པ་སངས་ཚེ་རིང་ལགས་ཀྱིས་ཕྱོགས་སྒྲིག་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། བོད་ཀྱི་སྟོད་མངའ་རིས་ཕྱོགས་སུ་ཡོད་པའི་གྲགས་ཆེ་བའི་གནས་རི་གངས་རིན་པོ་ཆེ་དང་མཚོ་མ་ཕམ་གཡུ་མཚོ་གཉིས་འདི་ལོའི་སྤྱི་ཟླ་བཅུ་པ་ནས་རྒྱ་ནག་གཞུང་གིས་གནས་སྒོ་བརྒྱབ་པ་དང་ལྷག་པར་དུ་རྒྱ་གར་ནས་གནས་མཇལ་བ་དང་ཡུལ་སྐོར་སྤྲོ་འཆམ་པ་ཚོར་བོད་ནང་བསྐྱོད་རྒྱུར་དམ་དྲག་བྱས་པར་བརྟེན་རྒྱ་གར་ནས་གནས་མཇལ་བ་མང་པོ་ཞིག་བལ་ཡུལ་ནང་གནས་མཇལ་དུ་བསྐྱོད་བཞིན་ཡོད་པ་རེད་འདུག་འདི་ལོ་རྒྱ་ནག་གཞུང་གིས་གནས་རི་གངས་རིན་པོ་ཆེ་དང། མཚོ་མ་ཕམ་གཡུ་མཚོ་གཉིས་སུ་གནས་མཇལ་དུ་བསྐྱོད་མཁན་རྒྱ་གར་གྱི་གནས་མཇལ་བ་མི་གྲངས་ཁྲི་ལྔ་ཙམ་ཞིག་ལ་བོད་ནང་བསྐྱོད་རྒྱུར་དམ་དྲག་བྱས་པར་བརྟེན་རྒྱ་གར་ནས་གནས་མཇལ་བ་མང་པོ་ཞིག་བལ་ཡུལ་ནང་ཡོད་པའི་གནས་ས Mukti Nath དང Lumbini བཅས་སུ་གནས་མཇལ་དུ་བསྐྱོད་བཞིན་ཡོད་པ་རེད་འདུག་ད་རེས་ཀྱི་གནད་དོན་དེ་དང་འབྲེལ་བའི་ཐོག་བལ་ཡུལ་འགྲོ་བ་མིའི་ཐོབ་ཐང HURON ཚོགས་པའི་ཡན་ལག་གི་ཚོགས་གཞོན་དང།

འདི་ཇི་སྟེ་གོ་ལ་བདམས་མི་ཡོད་རྒྱ་གར་གི་གནས་སྐོར་བ་འདི་ཚོ་གང་ག་བཀག་བཞག་པ་རེད་སྔོན་མ་ཡིན་ན་རྒྱ་གར་གནས་སྐོར་མང་པོ་ཡོད་རེད་ག་རེ་ཟེར་ན་འདི July ནས་འགོ་བཙུགས་ཡོད་རེད་ནི August བྱས September བྱས October འགོ་སྟོད་བར་དེ་ལོ་རེ་རེ་ལ་རྒྱ་གར་མི་དེ་སྟོང་ཕྲག་སུམ་ཅུ་བཞི་བཅུ་དེ་འདྲ་ཅིག་འགྲོ་གི་ཡོད་རེད་དེ་ཇི་སྟེ་གོ་ལ་ད་ལོ་དེ་རྒྱ་གར་གི Tourist དེ་ཚོ་གང་ག་བཏང་གི་མེད་ཟེར་ན་ཁོ་ཚོས་པུ་ར་བཀག་བཞག་ཡོད་རེད། དེ་རིང་སྤྱི་འཐུས་སྐོར་ལ་རྒྱ་གར་གྱི་དོན་དུ་དེ་གངས་རིན་པོ་ཆེ་སྐོར་ག་འགྲོ་མཁན་སུ་གང་བྱེད་བཏང་ཡོད་མ་རེད་སྔོན་མ་སྔོན་མ་ཡིན་ན་ཁོ་རང་ཚོས་རྒྱ་གར་ལ་ད་ལྟ་རྒྱ་མི་ཁོ་རང་ཚོའི་གཞུང་གིས་ལོ་གཅིག་ལ་བརྒྱད་བརྒྱ་ཡང་ན་དགུ་བརྒྱ་རེད་ཅེས་ཁོ་རང་ཚོ Quota སྤྲད་ཀྱི་ཡོད་ར་འདི་ད་ལྟ་ཡ་གི་ཨལ་མོ་ར་བརྒྱུད་ནས་འགྲོ་གི་ཡོད་རེད་དེ་འདི་སྤྱི་འཐུས་སྐལ་དེ Quota གི་དེ་མ་གཏོགས་ཆེ་ལ་གཞན་པ་དེ་འདི་ནས་བཏང་གི་མེད་ཟེར་ད་ལྟ་འདི་ནས་འདི་ནས་ཕར་བཏང་ཡག་འདི་ཚོ་དེ་ག་རེ་ཟེར་ན་ཕྱི་རྒྱལ་གྱི Tourist འདི་ཚོ་གོང་ཚད་ག་ཚོད་སྤྲད་ཀྱི་ཡོད་ན་ད་ག་རང་སྤྲད་བྱས་ནས་ནི་ཕྱི་རྒྱལ་གྱི Tourist ནང་བཞིན་བྱས་ནས་དེ་ནས་ཕར་འགྲོ་བྱས་རྒྱ་གར་གྱི་ད་ག་རང་སྤྲད་བྱས་ནས་ནི་ག་རེ་ཟེར་གོང་ཚད་ད་ག་རང་སྤྲད་བྱས་ནས་ཁོང་ཚོ་ཕར་གངས་རིན་པོ་ཆེ་སྐོར་ག་འགྲོ་གི་ཡོད་རེད།
བལ་ཡུལ་ཡུལ་སྐོར་སྤྲོ་འཆམ་ལྷན་ཁང་ནས་གྲངས་ཐོ་འགྲེམས་སྤེལ་གནང་བའི་ནང་འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་བལ་ཡུལ་ནང་རྒྱ་གར་ནས་ཡུལ་སྐོར་སྤྲོ་འཆམ་པ་མི་གྲངས་ཉིས་འབུམ་བརྒྱད་ཁྲི་བདུན་སྟོང་ཉིས་བརྒྱ་བཞི་བཅུ་ཞེ་བཞི་འབྱོར་ཡོད་པ་འཁོད་ཡོད་འདུག་འདི་ནི་བལ་ཡུལ་ནང་མཁའ་ལམ་བརྒྱུད་འགྲུལ་པ་ཡོང་མཁན་མང་ཤོས་དེ་ཆགས་ཀྱི་ཡོད་པ་རེད་འདུག། དེ་བཞིན་ཡང་བཟང་པོ་ལགས་ཀྱིས་མུ་མཐུད་གསུང་དོན་དུ་འདི་ལོ་བལ་ཡུལ་ནང་རྒྱ་གར་ནས་ཡུལ་སྐོར་སྤྲོ་འཆམ་པ་དང་གནས་མཇལ་བར་ཡོང་མཁན་སྔར་ལས་ལྡབ་ཀྱིས་མང་བ་ཡོད་པ་དང་དེའི་རྐྱེན་པས་བལ་ཡུལ་ནང་ཚོང་ཁང་ཟ་ཁང་དང་མགྲོན་ཁང་བཅས་སུ་དཔལ་འབྱོར་གྱི་ཐོག་ནས་ཡོང་འབབ་དང་ཕན་ཐོགས་ཧ་ཅང་ཆེན་པོ་ཡོང་གི་ཡོད་པ་ཁོང་ནས་གསུང་དོན།

རྒྱ་གར་གྱི Tourist ཚོ་ཡོང་ཚེ་ཚོང་འདི་ཚོའི་ཐད་རྒྱ་གར་གྱི་རིགས་དགའ་པོ་རེ་བྱེད་ཀྱི་ཡོད་རེད་ད་ལྟ་དེའི་ལུམ་བི་ནི་ད་དེ་རྒྱ་གར་གྱི་ས་མཚམས་རང་ལ་རེད་བ་དེ་ལྟར་ཞེ་དྲག་ཁྱད་པར་ཞེ་དྲག་གི་ཡོད་མ་རེད་ཡིན་ན་དེ་ད་ལྟ་མུག་ཏི་ནཱཐ་ལབ་ས་དེ་དུ་པུག་ར་པོག་ར་ལ་ཡོང་བྱས་ནི་ང་ཚོའི་བོད་སྐད་རྒྱབ་ན་ཆུ་མིག་བརྒྱ་རྩ་ཟེར་ལབ་གི་རེད་བ་དེ་ཡར་ཡོང་དེ་འདིའི་སྒང་དེ་ད་ལྟ་དཱ་མོ་དར་ཀུན་ཌ་ཟེར་ནི་ཡང་མཚོ་གཅིག་ཡོད་རེད་ད་ལྟ་ཡ་གི Upper Mustang ཕྱོགས་ལ་ཡར་འགྲོ་གི་རེད་དེའི་དོན་ལ་འགྲོ་མཁན་ཕྱི་རྒྱལ་མང་དག་ཅིག་ཡོང་གི་འདུག་ག།

ལས་ཀའི་ཐོབ་ཐང་སྤྲོད་རྒྱུ་དང་རྒྱལ་ཁབ་གཉིས་ཀྱི་མི་སེར་རྒྱལ་མཚམས་ཕར་ཚུར་འགྲོ་འོང་ཆོག་པ་བཅས་བྱུང་ཡོད་ཀྱང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་རྒྱ་དཀར་ནག་བར་དམག་འཁྲུག་བྱུང་བའི་རྗེས་བལ་ཡུལ་གྱིས་རྒྱ་ནག་དང་མཉམ་ལས་ཤུགས་ཆེན་བྱས་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔའི་ལོར་འབྲས་ལྗོངས་རྒྱ་གར་ཁོངས་སུ་བཅུག་པ་སོགས་ཀྱི་རྐྱེན་པས་ཕྱོགས་གཉིས་བར་འབྲེལ་ལམ་ལ་དོ་ཕོག་ཕྱིན་ཡོད་པ་རེད་འདུག། སྤྱིར་བལ་ཡུལ་དང་རྒྱ་ནག་བར་ཚོང་དང་དཔལ་འབྱོར་གྱི་ཐོག་ནས་འབྲེལ་བ་ཆེན་པོ་དང་རྒྱ་ནག་གིས་བལ་ཡུལ་ནང་ཆབ་སྲིད་ཀྱི་གནོན་ཤུགས་ཧ་ཅང་ཆེན་པོ་ཡོད་ན་ཡང་རྒྱ་གར་དང་བལ་ཡུལ་བར་ཚོང་དང་དཔལ་འབྱོར་གྱི་འབྲེལ་བ་ལས་ལྷག་པ་ཆོས་དང་རིག་གཞུང་རྒྱལ་རབས་ལོ་རྒྱུས་སོགས་ཀྱི་ཐོག་ནས་འབྲེལ་བ་དམ་ཟབ་ཆགས་ཀྱི་ཡོད་པ་རེད་བལ་ཡུལ་ནི་རི་བོ་ཧི་མ་ལ་ཡའི་རི་རྒྱུད་དུ་ཁེལ་བའི་ལྷོ་ཨེ་ཤི་ཡའི་རྒྱལ་ཁབ་ཅིག་ཡིན་ལ་རྒྱལ་ཁབ་འདིའི་ནང་མི་འབོར་ས་ཡ་ཉི་ཤུ་རྩ་དྲུག་ཚེག་བཞི་ཙམ་ཡོད་པ་དང་བལ་ཡུལ་གྱི་ཁྱིམ་མཚེས་རྒྱལ་ཁབ་ནི། བོད། འབྲུག། རྒྱ་གར། པཱ་ཀི་སི་ཐན་དང་བང་ལ་དེ་ཤ་བཅས་ཡིན་པ་རེད། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་སྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཟླ་བ་འདིའི་ཚེས་བཅུ་གཉིས་སྟེ་བདུན་ཕྲག་རྗེས་མའི་གཟའ་མིག་དམར་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་སྩལ་གནང་རྒྱུ་དང་དེ་ནས་ཚེས་བཅུ་བཞི་ཉིན་ནུབ་བྷང་ག་ལིའི་ས་ལུ་ག་རར་ཡོད་པའི་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་ཁུལ་དེར་སེམས་བསྐྱེད་ཀྱི་ཆོས་འབྲེལ་སྩལ་གནང་རྒྱུའི་མཛད་འཆར་ཡོད་འདུག་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་ངོས་ནས་གོ་སྐབས་ནམ་བྱུང་ལ་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནད་དོན་སོགས་སེམས་ཁུར་ཡོད་པའི་ཐད་རྒྱ་ནག་གི་དཔོན་རིགས་ཚོ་མཉམ་མཇལ་འཕྲད་སྐབས་གླེང་སློང་གནང་གི་ཡོད་ཅེས་གསུངས་ཡོད་འདུག་ཐའེ་ཝན་གྱི་གསང་བའི་ལས་ཁུངས་ཀྱིས་ཁུངས་ལྡན་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་རྒྱ་ནག་གི་ཐའེ་ཝན་ལས་དོན་ཚན་པའི་སྤྱི་ཁྱབ་ཝང་དབྱི་གཙོ་སྐྱོང་འོག་སྲིད་འཛིན་ཞི་ཅིན་ཕིང་དང་བདེ་སྲུང་ལས་ཁུངས་དྲིལ་བསྒྲགས་ལས་ཁུངས་བཅས་གནད་ཡོད་ལས་ཁུངས་ཁག་གི་འགན་འཛིན་ཚོའི་ཚོགས་འདུ་ཞིག་ཟླ་བ་འདིའི་འགོ་སྟོད་དུ་འཚོགས་ཏེ། ཐའེ་ཝན་འོས་བསྡུའི་སྐབས་རྒྱ་ནག་གི་ཕྱོགས་ནས་ཐའེ་ཝན་གྱི་འོས་བསྡུའི་ལས་རིམ་ནང་ཐེ་ཇུས་ཀྱི་ལས་དོན་སྤེལ་ཕྱོགས་དང་འབྲེལ་བའི་སྐོར་གྲོས་བསྡུར་བྱས་ཡོད་ལུགས་བཀོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།